ཡག་ཆེད་དུ་དཀའ་སྤྱད་བཟོད་དགོས་རེད་སྐད་ཅིག་རེད་ཨ། འདི་ནི་དེ་ཙམ་གནོད་མིན་ལ། འདི་ནི་ཟེར་ད་ང་ཚོ་ལུས་རྟེན་འདིའི་སྟེང་དུ་མིའི་ལུས་རྟེན་འདིའི་སྟེང་གནོད་པ་འགའ་ཟེར་ཡོད་པས་གནོད་པ་འདི་ཙམ་གྱིས་གནོད་པ་ཆེན་པོ་མ་རེད་པ། ཧ་ལས་པའི་ད་གནོད་པ་བྱེད་པ་ཡིན་ན་ད་སྲོག་འཕྲོག་ཡ་ཙམ་དེ་ཙམ་མ་གཏོགས་ཡོང་གི་མི་འདུག་ཨ། འདི་ནི་དེ་ཙམ་གནོད་མིན་ལ། གནོད་པ་མ་རེད། དེ་ཙམ་དུ་མ་ཟད་ང་རང་ཚོ་ད་ལྟ་ག་རེ་དོན་དག་ཆེན་པོ་ཞིག་སྒྲུབ་ཡག་ཆེད་དུ་ཆོས་ཉམས་ལེན་བྱེད་དགོས་རེད་བ། དོན་ཆེན་དག་ཀྱང་འགྲུབ་འགྱུར་བས། གནོད་པ་འདི་ཅིག་གིས་བཟོད་པ་བསྒོམ་པར་བརྟེན་ནས་ང་རང་དོན་དག་ཆེན་པོ་ཞིག་སྒྲུབ་ཐུབ་ཐུབ་ཨ།

འོག་ལ་སོང། རང་ལ་གནོད་པ་བྱེད་པ་ལ་བཟོད་པ་སྒོམ་ཡག་གཅིག་དེ་ནང་བཞིན་ག་རེ་ཟེར་རང་གི་གཉེན་ཉེ་དུ་དང་མཛའ་བཤེས་ལ་སོགས་པ་ལ་གནོད་པ་བྱེད་བཟོད་པ་སྒོམ་དང་གཅིག་འདི་བྱེད་ད་འདི་ནས་མར་ག་ཟེར་ན་དགྲ་ལ་ལེགས་པར་གྱུར་ན་ཡང་མི་བཟོད་པ་བྱེད་ཀྱི་རེད་བ་གཉེན་ཉེ་དུ་དང་སོ་སོ་རང་ཉིད་ལ་སྡུག་པ་བྱུང་ན་བཀྲ་མ་ཤིས་པ་བྱུང་ན་བཟོད་ཀྱི་མ་རེད་བ་དང་ཡང། དགྲ་ལ་ག་རེ་ཟེར་ན་ཡག་པོ་བྱུང་ན་བཟོད་ཀྱི་མ་རེད་བ་ད་འདི་ནས་མར་དགྲ་ལ་ཡག་པོ་བྱུང་བ་འདི་ལ་མི་བཟོད་པ་མ་བྱེད་བཟོད་པ་སྒོམ་ཟེར་ཡག་འདི་རེད་ད་དགྲ་ལ་ཡག་པོ་བྱུང་ན་ང་ཚོ་བཟོད་ཀྱི་མ་རེད་བ་གཉེན་ཉེ་དུ་དང་སོ་སོ་རང་ཉིད་ལ་ཡག་པོ་མ་བྱུང་བ་དང་བཀྲ་མ་ཤིས་པ་བྱུང་ན

པའི་དགེ་རྒན་ནང་བཞིན་བྱེད་ཐུབ་པ་དང་རྣམ་པ་ཀུན་ཏུ་འཁྲིས་ལ་བཞག་ནས་ཨ་ནི་ཅིག་མར་ཀློག་པ་ཙམ་དུ་མ་ཟད་སོ་སོ་ཉིན་རེ་ཉིན་རེ་བསམ་བློ་བཏང་ན་དཔེ་ཡག་པོ་ཡོང་བར་བཀའ་གནང་སོང་ད་འདི་ལ་སྐྱབས་མགོན་རིན་པོ་ཆེས་བཀའ་ལན་གཅིག་མར་བཏང་ཕལ་ཆེར་ཕལ་ཆེར་སྤྱོད་འཇུག་ཉམས་ལེན་བྱེད་དགོས་རེད་ཟེར་སྐྱབས་མགོན་རིན་པོ་ཆེས་ཕལ་ཆེར་ད་བཀའ་སློབ་ནང་བཀའ་སློབ་མང་ཤོས་ཅིག་གི་རེད་བྱང་ཆུབ་སེམས་སྟོང་ཉིད་ལྟ་བ་སྒོམ་དགོས་རེད་བྱང་ཆུབ་སེམས་སྒོམ་དགོས་རེད་ཟེར་དུས་གང་ལྟར་སྤྱོད་འཇུག་ཕལ་ཆེར་ཞལ་ནས་མ་གསུངས་པ་ཚོ་མི་འདུག་བ་ད་ངེས་པར་དུ་ད་ང་ཚོ་མཐར་ཐུག་ན་ནི་སོ་སོ་ཆ་ཚང་ག་རེ་རེད་ཁེ་འདོད་པ་དང་གྱོང་མི་འདོད་པ་རེད། ཁེ་འདོད་པས་ན་ང་ཚོ་ཁེ་བཟང་ཆེན་པོ་ཞིག་བླངས་ན་ཡག་པོ་རེད་ཁེ་བཟང་ཆུང་ཆུང་ཅིག་ལ་མགོ་མ་འཁོར་བ་ཅིག་རེད་བ་ང་ཚོ་ཆ་ཚང་རེད་ཁེ་ཆེན་པོ་ཟེར་དུས་སྒང་ལ་སོ་སོའི་མི་ཚེ་འདིའི་རིང་ལ་ཨ་ནི་ཅིག་གི་མི་ཚེ་དོན་དང་ལྡན་པ་ཅིག་བ་ཚེ་འདི་ལ་ཡང་ཞི་བདེ་བག་ཕེབས་ཅིག་ཨ་ནི་ཅིག་ཚེ་ཕྱི་མ་ཡང་ང་ཚོ་ཞིག་ལམ་ཁ་ཡག་ཙམ་ཅིག་དང་དེ་ནང་བཞིན་ག་རེ་འགྲོ་ས་ཡག་པོ་ཞིག་ད་ནས་བཟོ་ཐུབ་ན་ཡག་པོ་རེད་ད་ཡག་ཤོས་དེ་བྱང་ཆུབ་སེམས་ཉམས་ལེན་བྱེད་ཡ་འདི་རེད་ཟེར་སྐྱབས་མགོན་རིན་པོ་ཆེས་བཀའ་གནང་གི་འདུག་བ་སོ་སོའི་སེམས་ལ་ཞི་བདེ་བག་ཕེབས་ཡོང་བྱང་ཆུབ་སེམས་ཉམས་ལེན་ཨ་ནི་སོ་སོ་ཙམ་མ་ཡིན་པ་སོ་སོའི་དཔེར་ཅིག་འབྲེལ་ཡོད་མང་པོ་ཅིག་ལ་རང་བཞིན་གྱིས།

ད་བསམ་བློ་བཏང་ནི་ད་ཁེ་བཟང་ཆེན་པོ་བསམ་བློ་བཏང་ཡོང་དུས་སྒང་ལ་སྒྲུབ་ཡ་དཀའ་ལས་ཁག་པོ་ཡོད་རེད་ཁེ་བཟང་ཆུང་ངུ་ཞིག་བསམ་བློ་བཏང་ན་སྒྲུབ་ཡ་ལས་སླ་པོ་རེད་དཔེར་ང་ཚོ་ཚེ་འདི་ནོར་ལོངས་སྤྱོད་རེད་བསམ་བློ་བཏང་དང་པེ་ཤ་རེད་བསམ་བློ་བཏང་ད་ཡི་སྒྲུབ་ཡ་ལས་སླ་པོ་རེད་པ། ལས་སླ་པོ་ཞིག་ཡོད་རེད་ལོ་གཅིག་ཡིན་ན་དཔེར་ཅིག་འབུམ་གཅིག་བཟོ་ཐུབ་ག་རེ་ག་རེ་བཟོ་ཐུབ་ཀྱི་རེད་ལས་སླ་པོ་རེད་ཡིན་ན་འདི་ག་ཟེར་ན་ཁེ་བཟང་ཆུང་ཆུང་རེད་པ། ད་ང་ཚོ་ཅིག་ཆོས་ཉམས་ལེན་བྱེད་ཡ་ཟེར་བྱང་ཆུབ་སེམས་ཉམས་ལེན་སྟོང་ཉིད་ལྟ་བ་སྒོམ་ཡ་དེ་ཚོ་ཁེ་བཟང་ཆེན་པོ་ཞིག་ཡོད་རེད་ཡིན་ན་སྒྲུབ་ཡ་དཀའ་ལས་ཁག་པོ་རེད་ད་ང་ཚོ་གཙོ་བོ་ར་འདོད་ཐག་ཆུང་ཆུང་བྱེད་ཡ་མི་འདུག་ག་འདོད་ཐག་ཆུང་ཆུང་ཟེར་དུས་སྒང་ལ། ག་རེ། དེ་རིང་བསམ་མདང་ན་དེ་རིང་ཅིག་ཞེ་པོ་ཡོང་ཡ་ཅིག་སང་ཉིན་བསམ་མདང་སང་ཉིན་ཞེ་པོ་བསམ་མ་མདང་བྱེད་དུ་འདྲ་དང་ཟླ་བ་ལོ་དུ་ཕ་སྨྱུག་སྲིན་ནས་ཕ་སྐྱེས་ནས་ད་མདོ་སྟོད་ན་གར་སེ་ན་ཅིག་གི། ལོ་དང་ལོ་དུ་ཕ་དྲིན་ཅིག་བསམ་མདང་ན་ཕེ་ཆེ་ཕེ་ཆེ་ཡང་ཅང་ངུ་རིང་ཅིག་དཀར་ནག་གི་དུ་བ་ཅིག་ར་བ་རྒྱག་སེ་ཡོང་གི་རེད་གསུང་གི་འདུག་ད་གང་ལྟར་ཡང་ངེས་པར་དུ་དུ་སུ་ཅིག་གིས་བསམ་མདང་ཐུག་ན་ད་ཅིག་ཅིག་ལོ་ཆུང་ཆུང་དང་དཔེ་ཆ་ཞིག་རག་མ་ཤེས་ན་གནས་ཚུལ་ག་རེ་ད་ཁྱེད་རང་ཚོ་ནི་ལོ་ལོན་གང་ཚོད་གང་ཚོད་སླེ་ཚར་རེད།

བཞི་བོ་དེ། འདིར་བ། སྐྱེ་བ་སྔ་མ་རྣམས་ནང་བྱང་ཆུབ་སེམས་སུ་ཐོས་མྱོང་མེད་པ་དང། རྒྱུན་དུ་མ་ཐོས་པའི་བརྡས་ཏེ་སྟོང་ཉིད་དྭགས་སུ་རྒྱུན་དུ་ཐོས་མྱོང་ཡོད་པ་མ་རེད་ད་ད་ལྟ་ཐོས་པ་ཙམ་དུ་མ་ཟད་ཉམས་ལེན་བྱེད་སྟངས་རིམ་པ་ཆ་ཚང་གོ་རིམ་མ་ནོར་བ་ཆ་ཚང་ང་རང་ཚོ་ཧ་གོ་གི་འདུག་ད་དེ་འདྲ་ཅིག་ཧ་གོ་རྒྱུ་ཡོད་ཆ་ཚང་བྱེད་དུས་ཁེ་ཕན་ཡོད་ནི་ཞེས་བས་འདུག་ཨ་ནི། ཉམས་ལེན་བྱེད་སྟངས་ཤེས་ཀྱི་འདུག་ད་དེའི་བར་དེའི། ང་ཚོ་སུ་གཅིག་སོ་སོའི་དཔེ་ཅིག། འཚོ་བའི་ནང་བླུག་མ་ཐུབ་ན་ཕངས་པོ་ཞིག་ཡོད་རེད་འདུག་བ།

ཉིར་ཉིར་ཏིག་ཏིག་བསམ་སྟངས་ཐུགས་ཡག་པོ་ཟེར་རེད། ད་ཐོས་ཐོས་ཐོས་ཐོས་བསམ་གཞིག་མ་བཏང་ན་ཕན་ཡག་ཡོད་མ་རེད་དཱ། རེད་པ། ཁ་སང་སྔ་མོ་བཤད་ན་སྨན་དཔྱད་བཀླགས་པ་ཙམ་གྱིས་ནི་ནད་པ་དག་ལ་ཕན་མི་འགྱུར་བ་གསུངས་འདུག་བ། སྨན་བཟོ་སྟངས་སུ་ལོ་ཆ་ཚང་ཤེས་ཤེས་དང་སྨན་གཅིག་མ་ཟ་ན་ཕན་ཡག་ཡོད་མ་རེད་པ། སྨན་དཔྱད་བཀླགས་པ་ཙམ་གྱིས་ནི་ནད་པ་དག་ལ་ཕན་མི་འགྱུར་བ། དཔེར་ན་སྨན་བཟོ་ཡག་རྒྱུད་བཞི་འདུག་བ། བོད་སྨན་ཡིན་ན་བོད་སྨན་བཟོ་ཡག་རྒྱུད་བཞི་ཡོད་རེད་རྒྱུད་བཞི་མར་ཀློག་འོ་ད་ཅིག་མཁྲིས་པའི་སྨན་དང་མཁལ་མའི་སྨན་བཟོ་སྟངས་ཆ་ཚང་ཤེས་སྨན་བཟོ་ཤེས་ཁོ་རང་བཟོས་སུ་འོང་རེད་ཡིན་ན་སྨན་འདི་མ་བཟས་ཞར་ནི་ཕན་ཡག་ཡོད་པ་མ་རེད་མ་སྨན་དཔྱད་བཀླགས་པ་ཙམ་གྱིས་ནི་ནད་པ་དེ་ལ་ཕན་མི་འགྱུར་འོ་དེ་ད་ག་ནང་བཞིན་རེད། སྨན་པའི་ངག་མ་བདག་ལ་སྨན་སྨན་པའི་ངག་མ་མཉན་ན་སྨན་དག་གིས་བཅོས་དགོས་ནད་པ་སོས་པ་ག་ལ་ཡོད་ད་སྨན་གྱིས་སྨན་པ་ཟེར་དུས་ང་དེ་བཞིན་གཤེགས་པ་བཅོམ་ལྡན་འདས་ལ་སོགས་པ་དང་ནི་སྔོན་གྱི་སྐྱེས་བུ་དམ་པ་འདི་ཚོ་སྨན་པ་མཁས་པ་རེད་ཁོ་ཚོའི་ངག་ལ་ཉན་དགོས་རེད་ཁོ་ཚོའི་ངག་ག་རེ་གསུངས་རེད་བྱང་ཆུབ་སེམས་བསྒོམ་བསྒོམ་གསུང་འདུག་བསྒོམ་བསྒོམ་གསུང་མ་གཏོགས་བྱང་ཆུབ་སེམས་མ་དེ་ཨམ་ཅོག་ཐོས་ན་འགྲིག་རེད་གསུང་གི་མི་འདུག་བ།

འོ་དེ་ཡང་ཧ་ལས་པའི་ད་ཅིག་དཔེ་ནོར་འཁྲུལ་ཆེན་པོ་རེད་ཡང་འདི་གལ་སྲིད་འདི་རུ་གོམས་པས་ནས་ཕལ་ཆེར་ཕལ་ཆེར་དཀའ་ལས་ཁག་པོ་དམིགས་ཡུལ་སྐོར་གཏོང་སོང་རུ་བ་དམིགས་ཡུལ་དེ་ག་ཟེར་ན་སེམས་ཅན་ཐམས་ཅད་ཀྱི་དོན་གཉིས་ལྷུན་གྲུབ་སངས་རྒྱས་གོ་འཕང་བསྒྲུབ་ཡ་ཆེད་དུ་ཡིན་དེ་ཡང་སེམས་ཅན་གྱི་སྡུག་བསྔལ་སེལ་ཡ་དང་བདེ་བ་བསྒྲུབ་ཡ་ཆེད་དུ་ཡིན་དམིགས་ཡུལ་དེ་ལས་བཟུང་ད་ང་རང་ཁོ་གཞི་བཞག་གོམས་ད་ཨང་ཁོ་རང་ཆད་ཀྱི་ད་ང་ཚོ་ཞིག་རྡོ་བཟོ་བཞག་ད་ཞོར་ལ་ཡོང་ཡ་ཡོད་སྲིད་རེད།

འདིར་བ་དང་ན། རང་ལ་མི་འདོད་པ་བྱེད་པ་ལ་བཟོད་པ་བསྒོམ་པ་འདི་ཕྱིན་ཚར་སོང་ད་རང་ལ་དཔེ་ཅིག་གིས་གནོད་བྱེད་དེ་ཚོ་ལ་རང་ཉིད་ལ་དཔེ་ཅིག་གིས་གནོད་པར་བྱེད་པ་ལ་དེ་འདྲའི་རིགས་དེ་ཚོ་ལ་ད་བཟོད་པ་བསྒོམ་དགོས་རེད་བདག་ལ་མི་འདོད་པ་བྱེད་པ་ལ་བཟོད་པ་བསྒོམ་པ་འདི་ཕྱིན་ཚར་སོང་གཉིས་པ་དེ་ག་ཟེར་ན་བདག་གི་བཤེས་ལ་མི་འདོད་པ་བྱེད་པ་ལའང་བཟོད་པ་བསྒོམ་པ་དེ་ཕྱིན་ཚར་རེད་བདག་རང་དང་རང་གི་གཉེན་ཉེ་དུ་ལ་ཨ་ཅིག་མི་གཞན་དག་ག་རེ་རེད་གནོད་བྱེད་བྱེད་པ་ལ་བཟོད་པ་བསྒོམ་ཡ་ཚར་ནས་ད་ཡང་བཟོད་པ་བསྒོམ་ས་ཞིག་ད་ག་རེ་རེད་ཟེར་ན་གཞན་གྱི། བདག་གི་དགྲ་ལ། དགྲ་ལ་ལེགས་པར་བྱུང་ན་ང་ཚོ་ཡང་སེམས་མ་སྐྱིད་པ་ཡོང་གི་འདུག་བ། མི་བཟོད་པ་ཡོང་གི་འདུག་བ། ད་རང་དང་རང་གི་གཉེན་ཉེ་དུ་ལ་ཡང་ག་རེ་ཟེར་ན། ཅིག་གནོད་པ་བྱས་ན་ཡང་སེམས་མི་བཟོད་པ་ཡོང་གི་འདུག་བ། བྱས་ཙང་ད། དེ་ཚོ་ཆ་ཚང་ད་བཟོད་པ་སྒོམ་ན་རིམ་པ་དེ་གསུང་གི་རེད་ཟེར་གི་ད་བྱས་ཙང། བདག་ལ་མི་འདོད་པར་བྱེད་པར་བཟོད་པ་སྒོམ་པ་དེ་ཕྱིན་ཚར་བཞག་བདག་གི་བཤེས་ལ་མི་འདོད་པར་བྱེད་པར་བཟོད་པ་སྒོམ་པ་དེ་ཕྱིན་ཚར་བཞག་ད་ང་ཚོ་བཟོད་པ་སྒོམ་ས་ཅིག་ག་རེ་ལྷག་བསྡད་ཡོད་ཟེར་ན། སོ་སོ་ལ་གནོད་པར་བྱས་ནས་བཟོད་པ་སྒོམ་སྟངས་དེ་ཕྱིན་ཚར། རང་གི་གཉེན་ཉེ་དུ་ལ་བཟོད་པ་སྒོམ་གནོད་པར་བྱས་ནས་བཟོད་པ་སྒོམ་སྟངས་ཕྱིན་ཚར། ད་ད་དུང་ང་ཚོ་མི་བཟོད་པ་ཅིག་ལྷག་བསྡད་རེད། སོ་སོ་ལ་གནོད་པར་བྱས་པ་ལ་བཟོད་པ་སྒོམ་ཐུབ། ད་གཉེན་ལ་གནོད་པར་བྱས་ནས་བཟོད་པ་སྒོམ་ཐུབ་པ་ཡིན་ན་ད་ཅིག་ག་རེ་རེད་ཟེར་ན་དགྲ་ལ་ལེགས་པར་བྱུང་ན་ཡང་ང་ཚོ་མི་འདོད་པ་བྱུང་བར་འདུག་ག། དགྲ་ལ་ལེགས་པར་སོང་སོ་སོ་མི་དགའ་ཟེར་དེ་ལ་ཨང་ཅིག། ཅེས་བཀྲ་ཤིས་པ་རེ་ཞིག་དང་ཨང་ལེགས་པའི་ཆ་རེ་ཞིག་དང་ཁོ་ལ་གཅིག་ཡག་པོ་བྱུང་ཡོང་དུས་ཁ་ན་ཡང་ང་རང་ཚོ་སེམས་ནང་ནས་ག་རེ་ཡོང་གི་འདུག་མི་བཟོད་པ་ཞུགས་གི་འདུག་ད་འདི་བཀག་ཡོག་རེད་དང་པོ་རང་ལ་གནོད་འཚེ་བྱེད་པ་ལ་མི་བཟོད་པ་འདི་ཕར་བཀག་ཡང་རང་གི་གཉེན་ཉེ་དུ་ལ་གནོད་འཚེ་ལ་སོགས་པ་བྱེད་པ་འདི་བཟོད་ག་ས་ན་མི་བཟོད་པ་འདི་ཕར་བཀག་འདི་ལ་བཟོད་པ་སྒོམ་ད་རང་གི་དགྲ་ལ་ག་ས་ན་ལེགས་པར་བྱུང་ཡོང་དུས་ང་ལ་ད་དེ་ལ་ག་ས་ན་སེམས་མི་བཟོད་པ་ཅིག་ཡོང་མ་བཟོད་པ་སྒོམ་དགོས་རེད་ཟེར་འདི་རེད་བཞག་ད་གང་སང་ཅི་བེད་སྤྱད་དུད་འགྲོ་ཡིན་ཟེར་གང་ལྟར་ཡང་ད་དུ་རིག་མིན་ཧ་ལས་པའི་ཡག་པོ་འདུག་ཨ་དཔེ་ཅིག་དཔེར་ན་ད་ཅིག་ལུས་ཅན་རྣམས་ལ་སེམས་ཡོད་དང་སེམས་མེད་གཉིས་ཀས་གནོད་བྱེད་ན་སེམས་ཡོད་ཅི་སྟེ་བཀར་ཏེ་བཀོན་དེ་བས་གང་སང་གནོད་པ་བཟོད་པ་བྱེད་ཟེར་དུས་ད་ང་ཚོ་ལ་ཅིག་སེམས་ཡོད་དང་སེམས་མེད་གཉིས་ཀའི་གནོད་པ་ང་ཚོ་ལུས་སྟེང་ལ་བབ་ཀྱི་འདུག་ཨ་ལུས་སེམས་གཉིས་ལ་ད་ཡིན་ནའི་གང་སང་ང་ཚོ་ཕ་ཅིག་ཅིག་ཁོང་ཁྲོ་ཟ་ཡ་དང་ཅིག་ཅིག་མི་བཟོད་པ་བྱེད་ས་དེ་སེམས་ཡོད་དེ་མ་གཏོགས་སེམས་མེད་དེ་ལ་ང་ཚོ་ཁྲོ་གི་མི་འདུག་ཨ་ད་གནོད་བྱེད་ཡོད་མེད་གཅིག་པ་རེད་སོ་སོའི་ལུས་དང་སེམས་ལ་གནོད་པ་གཅིག་པ་རེད་གཅིག་ལ་ཁྲོ་ཡ་དང་གཅིག་ལ་མི་ཁྲོ་རྒྱུ་མཚན་ཁོ་རང་མི་འདུག་ཨ། འདི། དེ་ཚོ་ད་ཧ་ལས་པའི་རིགས་པ་ཡག་པོ་འདུག་བ། ལུས་ཅན་རྣམས་ལ་སེམས་ཡོད་དང་སེམས་མེད་གཉིས་ཀས་གནོད་བྱེད་ད་རང་གི་དགྲ་ལ་སོགས་པ་དེ་དག་གིས་རང་ཉིད་ལ་གནོད་པ་བྱེད་ཀྱི་འདུག་བ་དེ་ལ་ཁོང་ཁྲོ་ཟ་གི་འདུག་བ། ཡང་སེམས་མེད་ཀྱི་ད་ཅིག་ཅིག་གི། བེམ་པོ་ཡིན་ན་སེམས་མེད་ཀྱི་རིགས་དེ་ཚོས་ང་རང་ཚོ་ལ་གནོད་པ་བྱས་ན་དེ་ལ་ཁོང་ཁྲོ་ཟ་གི་འདུག་ད་དེ་གཉིས་ཁྱེད་རང་གི་ལུས་སེམས་ལ་གནོད་པ་གཅིག་པ་རེད་ད་གཅིག་ལ་ཁོང་ཁྲོ་ཟ་དགོས་ཡ་དང་གཅིག་ལ་ཁོང་ཁྲོ་མ་ཟ་བའི་རྒྱུ་མཚན་རྩ་བ་ཉིད་ནས་མི་འདུག་བ། གང་ལྟར་ཡང་ད་དེ་ཚོ་གར་སང་ཧ་ལས་པའི་རིགས་པ་ད་ཅིག། རྣོན་པོ་འདུག་བ། དེ་ཚོ་གར་སང་ཕལ་ཆེར་ཕྱི་མཛའ་གྱོན་འདུག་ཟེར་རེད་འོ་འདུག་བྱས། ད་དཔེ་ཅིག་དཔེ་ཅིག། འདི་ཚོ་རེད་ད་གང་ལྟར་ཡང་ང་ཚོ་མི་གཞན་དག་གི་ཅིག་གཏམ་མི་སྙན་པ་བརྗོད་ཡ་དང་དེ་ག་ནང་བཞིན་ག་རེ་ཚིག་རྩུབ་པོ་ལབ་ཡ་དེ་ཚོས་ང་ཚོ་གནོད་ཁུག་གནོད་ཁུག་སུ་ཕར་བསྡུ་བས་ན། ག་པར་གནོད་འདུག་ཟེར་ན་ངའི་བསྙེན་བཀུར་ཉམས་འགྲོ་གི་འདུག་ག་རེ། ངའི་དཔེ་ཅིག་བཀུར་སྟི་ཉམས་འགྲོ་གི་འདུག་ཨ་ང་ལ་དཔེ་ཅིག་མི་གཞན་དག་གིས་དཔེ་ཅིག་གུས་བཀུར་བྱེད་ཡ་དེ་ཚོ་ཉམས་འགྲོ་གི་འདུག་ཟེར་ད་བསྡུས་ན་འདི་སྒང་འགྲོ་གི་འདུག་ག་འདི་སྒང་འགྲོ་གི་འདུག་ག་ད་ཁྱེད་རང་རྙེད་པ་ཉམས་ནས་སྐྱོན་ཡོད་མ་རེད་རྙེད་པ་ཟེར་ཡ་དེ་ཚེ་འདི་ལ་ཡང་ཕན་ཡོད་མ་རེད་ཚེ་ཕྱི་མ་ལ་ཡང་ཕན་ཡོད་མ་རེད་དེ་ག་ནང་བཞིན་གཏམ་སྙན་གྲགས་ཟེར་ཡ་དེ་ཚེ་འདི་ལ་ཡང་ཕན་ཡོད་མ་རེད་ཚེ་ཕྱི་མ་ནས་དེ་ཡང་ཡོད་མ་རེད་དེ་ཁྱེད་རང་བློ་ཡོད་དཔེ་ཅིག་བཟོས་བཤད་རྒྱུ་ཞིག་མ་འདུག་པས་འདི་ཉམས་ནས་སྐྱོན་ཡོད་མ་རེད་འདི་མེད་ནས་སྐྱོན་ཡོད་མ་རེད་ཟེར་ཚར་དེ་ཚོ་དཔེ་མང་པོ་ཞིག་གསུངས་སོང་ལྷ་སྲིན་ད་གཅིག་ཚེ་རིང་ཚེ་ཐུང་གཉིས་ཀ་ལ་ཡང་ག་རེ་རེད་འཆི་བའི་དུས་ན་དེ་འདྲར་ཟད་ད་དཔེ་ཅིག་ལོངས་སྤྱོད་ཞེ་པོ་ཡོད་དེ་བས་ཐུབ་ནས་མི་ཚེ་སྐྱེལ་གཏམ་སྙན་གྲགས་ཞེ་པོ་མི་ཚེ་སྐྱེལ་བ་དང་གཏམ་སྙན་གྲགས་ལོངས་སྤྱོད་མེད་པ་དེ་མི་ཚེ་སྐྱེལ་ན་ཐ་མ་ལ་གཅིག་པ་གཅིག་པ་རེད་རྒྱུ་ནོར་འཁུར་རྒྱུ་མེད་པ་གཅིག་པ་རེད་གང་ལྟར་ཡང་དེ་ཚོ་ཅིག་དཔེ་དང་བཅས་པ་གསུངས་སོང་ངང་གང་ལྟར་ང་ཚོ་རྣམས་མི་གཞན་གཞན་དག་ཚིག་རྩུབ་པོ་ལབ་ཡག་དང་མི་བཟོད་པ་གཙོ་བོ་རེད་སོ་སོ་དཔེ་ཅིག། གཏམ་སྙན་གྲགས་དེ་ག་ནང་བཞིན་བསྙེན་བཀུར་དེ་ཚོ་ལ་ཆགས་ནས་ཕལ་ཆེར་དཔེ་ཅིག་མི་བཟོད་པ་ཡོང་གི་ཡོད་རེད་ད་དེ་ཚོ་ཆགས་ཀྱི་རིགས་མ་རེད། ཆགས་ནས་ཁྱེད་རང་དཔེ་ཅིག་ཚེ་འདི་ལ་ཡང་ཕན་གི་མ་རེད་ཚེ་ཕྱི་མ་ལ་ཚེ་འདིར་གནོད་གི་རེད་མི་ཕན་པ་ཙམ་དུ་མ་ཟད་དེ་ཚོ་རིགས་པ་དེ་ཕྱིན་ཚར་སོང་དེ་ཚོ་ད་བསམ་བཏང་སར་དེ་ཚོ་རེད་དོ་ཕུག་གི་བར་བསམ་བཏང་སར་རེད་མི་གིས་ཚིག་རྩུབ་ལབ་ན་ང་ཚོ་མི་བཟོད་ཡ། མི་གིས་དཔེ་ཅིག་སྨད་ར་བཏང་ན་མི་བཟོད་ཡ་དེ་ག་ནང་བཞིན་མི་གིས་སོ་སོར་ག་རེ། ལྐོག་ཏུ་གང་སང་ན་ད་ཅིག་ངན་ལབ་འདོད་ན་ཅི་རེད་མི་བཟོད་ཡ་གཙོ་བོ་ར་འདི་དེ་ཚོ་ལ་ཐུག་འདུག་བ་ད་གང་ལྟར་ཡང་དེ་ཚོ་སེམས་གཏིང་གི་དེ་འདྲའི་ཆགས་ཞེན་བློ་ཤུགས་ཆེ་བོ་མེད་ན་ད་ཕལ་ཆེར་ཕལ་ཆེར་མི་དགར་ལབ་མེད་སྣང་བ་ཞིག་ཡོང་གི་ཡོད་སྲིད་མ་རེད་ད་ང་ཚོ་སེམས་གཏིང་དེ་ག་རེ་ཟེར་ན་རྙེད་བཀུར་ལ་ཆགས་པའི་ཆགས་པ། གཏམ་ལ་ཆགས་པའི་ཆགས་པ་ག་ནང་བཞིན་ག་རེ། སྙན་ཉེ་དུ་ལ་ལྟ་གང་དུ་ཡོད་པའི་ཆགས་པ་མང་པོ་ཞིག་འདུག་ཆགས་པ་དེ་བློས་གཏོང་མ་ཐུབ་ཙང་ང་ཚོ་སེམས་ག་རེ་ཟེར་ན་མི་བཟོད་པ་ཡོང་གི་ཡོད་སྲིད་རེད་ད་དེ་ཚོ་གཅིག་ཡང་ཅིག་བསམ་དང་ཟེར་གྱི་རེད་འདུག་བ། ཡང་དེ་བྱས་ད་ག་ནི་མ་གཅིག་ག་རེ། འཛམ་འདི་མང་བློ་ཤུགས་ཀྱི་འདར་བ། དག། གཞན་གྱིས་ག་རེ་ཟེར་ན་དགྲ་ལ་ལེགས་པར་བྱུང་བ་ལ་བཟོད་པ་བསྒོམ་པ་དེ་ལ་དང་པོ་ག་རེ་རེད་དགྲ་ལ་བསྟོད་པ་དང་གྲགས་པ་བྱུང་བ་ལ་ང་རང་ཚོ་ཁོང་ཁྲོ་རྒྱུ་བ་མ་རེད་བཟོད་པོ་ད་དགྲ་ལ་བསྟོད་པ་བྱུང་ཟེར་ན་དགྲ་དགྲ་ལ་མི་གཞན་དག་བསྟོད་ར་བཏང་པས་ན་ཁོ་དགའ་པོ་ཡོང་དགོས་རེད་བ་ཁོ་དགའ་པོ་ཡོང་དུས་སྒང་ང་ཚོ་མི་བཟོད་པ་ཅིག་རེད་བ་ད་ག་ནང་བཞིན་དགྲ་ཡི་བེད་སྤྱི་གཏམ་སྙན་གྲགས་སོགས་ཡར་རྒྱས་ཡོང་དུས་སྒང་ལ་ཡང་ང་ཚོ་ག་རེ་རེད་མི་དགའ་བ་འདུག་བ་ད་ང་ཚོ་དགྲ་ཟེར་ན་ཞེ་དྲག་ཐག་རིང་པོ་བསམ་སྟངས་བཟོ་བ་མ་རེད་སོ་སོའི་གཉེན་ཉེ་བོར་ཡོད་དུས་དཔེར་ན་འཛིན་གྲྭ་གཅིག་པུ་ཡིན་ནའི་རེད་ད་ག་ནང་བཞིན་ད་ཅིག་ལུང་པ་གཅིག་པུ་འདོད་གསོལ་བ་ད་དག། ཁོ་ཚོར་དེ་ཡག་པའི་ཆ་ཡོང་དུས་ང་ཚོ་མ་སྐྱིད་པ་ཡོང་གི་འདུག་ག་ད་འཛིན་གྲྭ་གཅིག་པུ་ན་ང་ཚོ་ཡོང་གི་ཉི་མ་འོག་ནས་ཡང་ཡོང་འདུག་ག་ན་པེ་ཅིང་ཞིག་སོ་སོས་གཅིག་བག་ཙམ་དྲན་ཚོད་བྱས་ན་འཁོར་ལོ་བཞི་པོ་དཔེ་ཆ་དཔེ་ཆ་ཤེས་ཡག་ཡག་པོ་དང་ད་ག་ནང་བཞིན་དོ་ཆ་ལེགས་པའི་ཆ་ཡོང་འདུག་ག་སོ་སོ་མི་བཟོད་པ་དེ་ནས་ཡོང་གི་འདུག་ག་ད་དེ་ཚོ་བག་བསམ་དང་ཟེར་གི་ཡོད་ཟེར་རེད་ད་ཐག་རིང་པོ་དགྲ་དེ་བསམ་དང་ད་ཅིག་བསམ་དང་ཡིན་ན་ང་ཚོ་ཉེ་འཁོར་ནམ་རྒྱུན་ང་ཚོ་སོ་སོ་གཅིག་དེ་སེམས་མི་དགའ་བ་གཅིག་སུ་ཡོད་རེད་པ་དེ་སུ་རེད་འདུག་སུ་ཟེར། གཞན་གྱིས་ཡོན་ཏན་ལྡན་བསྟོད་ནས་གལ་ཏེ་དགའ་བའི་བདེ་ཐོབ་ན་ཡིད་ཁྱོད་ཀྱང་ནི་དེ་བསྟོད་ནས་ཅི་ཕྱིར་དེ་ལྟར་དགའ་མི་བྱེད། ད་གཞན་གྱིས་གང་ཟག་གཞན་ཞིག་གིས་རང་གི་དགྲ་བོ་དེ་ལ་ཨ་ཅིག་ཡོན་ཏན་ཡོད་རེད་ཁོ་ཡོན་ཏན་ཡག་པོ་ཡོད་རེད་ཁོ་དཔེ་མི་བཟང་པོ་རེད་ཅིག་བརྩོན་འགྲུས་ཡག་པོ་ཅིག་བསྟོད་ར་བྱས་ཡོད་རེད་པ་བསྟོད་ར་ཅིག་མི་དེ་མི་གཞན་དག་ཅིག་བྱས་གྱིས་ཟེར་དེ་ག་རེ་རེད་ང་ཚོ་དགྲ་དེ་ལ་ཁོ་ཡོན་ཏན་དང་ལྡན་པ་རེད་ཁོ་མི་བཟང་པོ་རེད་ཁོ་དཔེ་ཅིག་མི་ཡག་པོ་ཡོད་རེད་ཚུགས་སུ་ཡོན་ཏན་ཡོན་ཏན་ལྡན་པར་བསྟོད་པས་ན། བསྟོད་དགོས་རེད་བ། གལ་ཏེ་དགའ་བའི་བདེ་ཐོབ་ན་ད་དེ་འདྲའི་བསྟོད་ཡོང་དུས་སྒང་ལ་བསྟོད་མཁན་གང་ཟག་དེ་ལ་བདེ་བ་ཡོད་རེད་བསྟོད་སའི་དགྲ་དེ་ལ་ཡང་བདེ་བ་ཐོབ་གི་འདུག་བ། ཐོབ་གི་འདུག་དེ་ཡིན་ནའི་འང་བདེ་བ་མ་ཐོབ་མཁན་གཅིག་སོ་སོ་རེད་སོ་སོ་རེད། ཐོས་ས། ཡིད་ཁྱོད་ཀྱང་ནི་དེ་བསྟོད་ནས་ཅི་ཕྱིར་དེ་ལྟར་དགའ་མི་བྱེད་ཟེར་ད་རེད་བ། དཔེར་ན་མི་གཅིག་གིས་གཞན་དག་ཅིག་སོ་སོའི་དགྲ་དེ་ལ་བསྟོད་ར་བཏང་གི་བསྟོད་བཏང་མཁན་གང་ཟག་དེས་ཁོའི་ཡོན་ཏན་དེ་ལ་ཡི་རངས་བྱས་ནས་བསྟོད་ར་བཏང་གོ་རེད་བ། བསྟོད་ར་བཏང་སའི་དགྲ་དེའང་ཁོ་དགའ་གི་རེད་བ་ད་ཁོ་རང་ཡག་པོ་ལབ་དུས་ཡིན་ནའི་འདིའི་དཀྱིལ་ལ་ང་རང་ཚོ་ག་རེ་ཟེར་ན། སེམས་མི་དགའ་བ་བྱས་བསྡད་ཀྱི་འདུག་པ་ད་ཁྱོད་ག་རེ་བྱས་མི་དགའ་བ་བྱེད་རྒྱུ་མཚན་ག་རེ་འདུག་བསྟོད་མཁན་གང་ཟག་དེའི་སེམས་ཡིད་དགའ་བ་འདུག་བསྟོད་སའི་ཡུལ་དེའང་ཡིད་དགའ་བ་འདུག་ཁྱོད་ག་རེ་བྱས་ཡིད་མི་དགའ་བ་བྱེད་དགོས་རེད་ཡིད་མི་དགའ་བ་བྱེད་དགོས་པ་ཡང་མི་འདུག་ཨ་དེ་རེད་ཡིད་ཁྱོད་ཀྱང་ནི་དེ་བསྟོད་ནས་ང་རང་ཚོའི་ཡིད་དེ་དེ་ལ་བསྟོད་ནས་ཅི་ཕྱིར་དེ་ལྟར་དགའ་མི་བྱེད་ཁྱོད་དེ་ལྟར་དེའི་རྗེས་སུ་ག་རེ་ཟེར་ན་དཔེ་ཡག་པོ་རེད་ཤག་དཔེ་ཡག་པོ་རེད་ཤག་རྗེས་སུ་ཡི་རང་བྱས་ནས་དགའ་བ་ག་རེ་བྱས་ནས་བྱེད་ཀྱི་མེད་འོ་འདུག་ཟེར་རེད་ད་དེ་སུ

ཅིག། སྔོན་དུ་འགྱུར་འདོད་མི་འདུག་སྐད་ཆ་དེ་ཡིན་དགོས་ཟེར་བ་དང། ཁྱོད་ཀྱི་དགའ་བའི་བདེ་བ་འདི་བདེ་འབྱུང་ཁ་ན་མ་ཐོ་མེད། བྱས་ན་དགའ་བ་དེ་ལ་ག་རེ་ཆགས་པའི་ཅིག། ཆགས་ཐོག་དགའ་བ་ཡོད་རེད་ཡིན་ནའི་མི་གཞན་དག་ལ་ཡག་པོ་བྱུང་ན་དེ་དཔེ་ཡག་པོ་རེད་ཟེར་ཁྱེད་ཚོ་ཡི་རངས་བྱས་ན་དེ་ཆགས་པའི་ཆགས་ཐོག་མ་རེད། དེ་དགེ་བའི་ཅིག། བློ་ཅིག་རེད་མ་གཏོགས་དེ་ཆགས་པ་དང་འབྲེལ་བའི་དགའ་བ་དེ་མ་རེད་བྱས་ཙང་ཁྱོད་ཀྱི་དགའ་བའི་བདེ་བ་འདི་བདེ་འབྱུང་ཁ་ན་མ་ཐོ་མེད་ཟེར་དོན་ལ་དེ་འདྲའི་དགའ་བ་དེ་དགེ་བའི་ངོ་བོར་གྱུར་པའི་དགའ་བ་དེ་རེད་དཔེར་ན་ང་ལ་མི་གཞན་དག་ལ་ལེགས་པའི་ཆ་བྱུང་སོང་སོ་སོ་དེ་ལ་ཡག་པོ་བྱུང་ཤག་ཟེར་ཡི་རངས་བྱས་ན་དེ། ཆགས་པ་ཞིག་མ་རེད་བ། དགའ་བ་ཆགས་པ་དང་མ་འབྲེལ་གྱི་དགའ་བ་དེ་ག་རེ་རེད་དགེ་བའི་ག་རེ་ཟེར་ན་ངོ་བོར་གྱུར་པའི་རྟགས་ཅིག་ཡི་རང་གི་བློ་ཅིག་རེད་དེ་འགྲིག་གི་རེད་ཟེར་དེ་བྱེད་ན། འོ་འདུག་ཟེར་རེད་བྱས་ཙང་ད། ཁྱོད་ཀྱི་དགའ་བའི་བདེ་བ་དེ་ག་རེ་བདེ་འབྱུང་ཁ་ན་མ་ཐོ་མེད། ད་ཁོས། ཅིག་དགྲ་ལ་ལེགས་པ་བྱུང་ཙང་ལ་དགའ་བ་བྱེད་ཀྱི་མེད་དགའ་བ་ཟེར་ཆགས་པ་རེད་ཟེར་ལབ་པ་རེད་ཡིན་ན་ཁོ། ཅིག་ཁ་གདགས་ཟེར་ཙམ་རེད་མི་འདོག་པས་ཁ་དགའ་བ་མ་བྱས་ཏེ་ཁོ་ཁོ་གོར་གར་མ་ག་ཙང་རེད་བ་རྩ་བའི་གར་དྲག་དེ་ལ་ཁོ་སེམས་དང་བ་ཡོད་ཙང་དེའི་རྒྱུ་མཚན་དེ་ནི་མ་ག་བར་བ། འདུག་ཟེར་རེད་ད་རང་ལུང་ལན་ག་རེ་བྱ་ཟེར་ན་ཁྱེད་རང་དགའ་བ་བྱས་ན། གཞི་མི་འཇིག་ཆགས་པའི་ངོ་བོར་གྱུར་པའི་དགའ་བ་བྱེད་ཡ། དགའ་བ་དེ་ལ་ག་རེ་ཟེར་ན་དགེ་བའི་ངོ་བོར་གྱུར་པའི་དགའ་བ་ཡོད་རེད་བྱས་ཙང་ལྟ། དེ་འདྲའི་དགེ་བ་དེ་མ་འོངས་པ་ལ་བདེ་བ་འབྱུང་ཡ་གི་རྒྱུ་གཅིག་རེད་བྱས་ཙང་བདེ་འབྱུང་ཁ་ན་མ་ཐོ་མེད་ཡ་དེ་བྱས། ད་ཡོན་ཏན་ལྡན་པ་རྣམས་ཀྱིས་གནང་དེ་འདྲའི་དགའ་བ་སྒོམ་དགོས་རེད་ཟེར། ཡོན་ཏན་ལྡན་པ་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་ང་རང་ཚོས་སྒོམ་དགོས་རེད་གསུངས་བཞག་རེད། བྱས་ཙང་གཞན་གྱི་དཔེ་ལེགས་པའི་ཆ་ལ་དེ་འདྲ་མཐོང་ཡོང་དུས་ང་རང་དེ་ལ་ག་རེ་ཕྲག་དོག་མ་བྱས་བྱས། ཡིད་མི་བཟོད་པ་མ་བྱས་བྱས་དེ་ལ་རྗེས་སུ་ཡི་རང་བྱེད་ཡ་དེ་བཅོམ་ལྡན་འདས་ཀྱིས་ང་རང་ཚོར་གནང་བཞག་རེད་བྱས་ཙང་ཉམས་ལེན།

དེ་འདྲའི་ཉམས་ལེན་དེ་ག་ས་ན་གཞན་འཁོར་དུ་སྡུད་པའི་ག་ས་ན་ཅིག་གིས་ད་མདོ་དོན་ག་ས་བསྡུ་བའི་དངོས་པོ་བཞིའི་ཉམས་ལེན་རེད་གཞན་སྡུད་པ་ཡི་མཆོག་ཀྱང་ཡིན་ཞེས་འདི་བྱེད། ཡ། གཞན་སྡུད་པ་ཡི་མཆོག་ཀྱང་ཡིན་ཞེས་འདི་བྱེད། ད་ཁོས་ག་རེ་ལབ་གི་འདུག་གཞན་གྱི་ཡོན་ཏན་མཐོང་ན་ང་མི་དགའ་བ་ཞིག་ག་ཡི་མི་འདུག་ཡོན་ཏན་མཐོང་ན་འགྲིག་གི་འདུག་ཡིན་ནའི་གཞན་ལ་དཔེ་ཅིག་མི་གཞན་དག་བསྟོད་ར་བྱས་དུས་གཞན་གྱི་རྒྱུད་ལ་བདེ་བ་སྐྱེ་གི་འདུག་ཨང་ང་ཁོའི་རྒྱུད་ལ་བདེ་བ་སྐྱེ་བ་དེ་འདོད་གི་མི་འདུག་ཁོས་འདི་ལབ་གི་འདུག་བ་ད་འདི་རེད། གཞན་ཡང་དེ་ལྟར་བདེ་འགྱུར་ཞེས་གལ་ཏེ་ཁྱོད་བདེ་འདི་མི་འདོད། གཞན་ཡང་ད་དེ་ལྟར་བདེ་འགྱུར་ཞེས་ཟེར་དང། མི་གཞན་དག་པའི་དགྲ་བོ་དེ་ལ་བདེ་བ་བྱུང་ཡོད་འདུག་ང་ལ་ད་ཁོའི་ཡོན་ཏན་དེ། ཁོ་ཡོན་ཏན་ཡོད་པ་ལ་ང་སྐྱོན་ག་ཡི་མི་འདུག་ད་ཁོ་ལ་མི་གཞན་དག་ཡོན་ཏན་ཡོད་རེད་བསྟོད་ར་བཏང་བསྟོད་ར་བཏང་པ་དེ་ལ་ཁོ་ལ་དགའ་བ་སྐྱེ་གི་འདུག་བདེ་བ་སྐྱེ་གི་འདུག་ཁོ་ལ་བདེ་བ་བྱུང་ན་ང་འདོད་གི་མི་འདུག་ཁོས་འདི་ལབ་ཡོང་གི་ད་ཁོས། གཞན་ཡང་དེ་ལྟར་བདེ་འགྱུར་ཞེས་གལ་ཏེ་ཁྱོད་བདེ་འདི་མི་འདོད་ན་ད་ཁྱེད་རང་མི་གཞན་དག་བསྟོད་ར་བཏང་དུས་དགའ་བ་ཡོང་གི་འདུག་ད་དགྲ་བོ་ལ་མི་གཞན་དག་བསྟོད་ར་བཏང་དུས་དགའ་བ་བྱས་པ་དེ་ཁྱེད་རང་འདོད་གི་མེད་ཟེར་ན་ཁྱད་མཚར་ཞིག་རེད་བ།

དཔེ་ཅིག་ལས་ཀ་བྱེད་ཡ་བྱེད་དུས་འདྲ་བོ་ཅིག། ཨ་མི་གཞན་དག་གླ་ཅིག་སྤྲད་རྔན་པ་སྤྲད་ཨ་སོ་སོའི་ལས་ག་རེ་ན་བྱེད་བཅུག་རེད་བ། བྱེད་བཅུག་ནས་ད་ལས་ག་རེ་ན་བྱེད་བཅུག་རེད་བ། བྱེད་བཅུག་ཨ་མཐའ་མ་དེ་ལ་ཁོ་ག་སེ་ལ་ལས་ཀ་བྱེད་ཚར་བས་ཅིག་ཁོ་རང་ལ་དཔེ་ཅིག་གླ་བྱས་ནས་རྔན་པ་ན་ཅིག་སྤྲད་གི་རེད་བ་དེ་སྤྲད་པ་དེ་ནས་ལས་ཀ་བྱེད་མཁན་གང་ཟག་དེ་ཁོ་རང་ལོངས་སྤྱད་གི་རེད་བ། ལོངས་སྤྱད་ནས་ཁོ་ལ་བདེ་བ་ཐོབ་གི་འདུག་བ་ད་དེ་འདྲའི་བདེ་བ་དེ་ཡང་མི་འདོད་ཟེར་བ་ཆགས་འགྲོ་གི་འདུག་གང་ལྟར་ཡང་ད་དེ་བྱས་པས་ན་ག་རེ་རེད། ཁྱེད་རང་ག་སེ་ན་མཐོང་ཡའི་བདེ་བ་དེ་ཡང་སོ་སོའི་རྒྱུད་ལ་ག་རེ་ཚེ་འདིར་མཐོང་ཡའི་བདེ་བ་དེ་ཡང་མེད་པ་ཆགས་འགྲོ་གི་འདུག་ཚེ་རབས་ཕྱི་མ་རྣམས་སུ་ཡང

ཨང་སོ་སོའི་རང་ཉིད་ཀྱིས་མི་གཞན་དག་ལས་ཀ་བྱེད་དུ་བཅུག་ཨང་ཐ་མ་དེ་ལ་ཁོ་ལ་ག་ས་ན་གླ་རྔན་ལ་སོགས་པ་བྱིན་ནས་ཁོས་དེ་ལོངས་སྤྱོད་ཀྱི་རེད་པ། ལོངས་སྤྱོད་ནས་ཁོ་བདེ་བ་ཡོང་གི་རེད་པ། ད་བདེ་བ་དེ་འདོད་ཀྱི་མི་འདུག་ཟེར་ཨང་ཁོ་ལ་གླ་རྔན་སྦྱིན་སོགས་མ་སྤྲད་བཞག་ན་འགྲིག་གི་རེད་པས། གླ་རྔན་སྦྱིན་སོགས་མ་སྤྲད་པས་ན་ཚེ་འདིའི་བདེ་བ་ཉམས་འགྲོ་འདུག་ཚེ་རབས་ཕྱི་མ་ཡང་དེས་བུ་ལོན་འཇོག་རེད་པ་དང་ངོ་འཕྲོད་སྤྲད་དགོས་ཡ་དེ་མ་སྤྲད་པས་ན་བུ་ལོན་དེ་ལ་བརྟེན་ནས་ཚེ་ཕྱི་མ་ལ་ཡང་བདེ་བ་ཡོང་གི་མི་འདུག་བྱས་ཙང་ད་འདུག་སེ་ཅིག་རགས་པའི་ཆ་ནས་འདུག་སེ་ཉམས་འགྲོ་འདུག་གསུང་གི་ཡོད་རེད། འོ་འདུག་ཅེས་མཐོང་དང་མ་མཐོང་ཉམས་པར་འགྱུར་ཅེས། ཡ། ད་རང་གི་ཡོན་ཏན་བརྗོད་པའི་ཚེ་གཞན་ལའང་བདེ་བ་འདོད་པར་བྱེད། ད་རང་གི་ཡོན་ཏན་མི་གཞན་དག་གིས་བརྗོད་ཡོང་དུས་ང་ལ་བརྗོད་མཁན་གང་ཟག་དེ་ལ་བདེ་བ་འདོད་པས་སོ་སོ་རང་ཉིད་བདེ་བ་འདོད་ཀྱི་འདུག་བ་རང་གི་ཡོན་ཏན་བརྗོད་པའི་ཚེ་གཞན་ལའང་བདེ་བ་འདོད་པར་བྱེད། གཞན་གྱི་ཡོན་ཏན་བརྗོད་པའི་ཚེ་རང་ལའང་བདེ་བ་མི་འདོད་བྱེད་ད་འདི་རེད་འདུག་བ། ད་རང་གི་ཡོན་ཏན་མི་གཞན་དག་བརྗོད་ཡོན་ཏན་ང་ལ་བརྗོད་མཁན་གང་ཟག་དེ་ལ་ཡང་བདེ་བ་ཡོད་པ་དེ་ཁྱེད་རང་ཁས་ལེན་བྱེད་ཀྱི་འདུག་བདེ་བ་འབྱུང་ན་བསམ་པའི་བློ་དེ་འདུག་རང་ལ་ཡང་བདེ་བ་འབྱུང་ན་བསམ་པའི་བློ་དེ་འདུག་ད་ག་རེ་མི་འདུག་ཟེར་ན་གཞན་གྱི་ཨ་ནི་གང་ཟག་གཞན་དག་ཞིག་གིས་ང་རང་ཚོའི་དགྲ་བོ་དེའི་ཡོན་ཏན་བརྗོད་པ་དེས་ཟེར་ན་དགྲ་བོ་དེ་ལ་ག་ཟེར་བདེ་བ་བྱུང་བས་ཁྱོད་འདོད་ཀྱི་མི་འདུག་ད་དེ་རྒྱུ་མཚན་མི་འདུག་ཟེར་བ་ལ་ད་གཅིག་པུ་རེད་བ་ཆ་ཚང་བདེ་བ་འདོད་པ་གཅིག་པུ་ཡིན་ཙང་སོ་སོ་རང་ཉིད་ལ་བདེ་བ་འདོད་པ་ནང་བཞིན་ཁོ་རང་ཡང་ཁོ་ཡང་བདེ་བ་འདོད་པ་རེད་ཁོ་ལ་ཡང་བདེ་བ་དགོས་པ་རེད་བ་སྐད་ཆ་དེ་རེད་ཤག་རང་གི་ཡོན་ཏན་བརྗོད་པའི་ཚེ་གཞན་ལ་ཡང་བདེ་བ་འདོད་པར་བྱེད་གཞན་གྱི་ཡོན་ཏན་བརྗོད་པའི་ཚེ་རང་ལ་ཡང་བདེ་བ་མི་འདོད་བྱེད་ད་འདི་ག་ལ་ཟེར་ན་ཕལ་ཆེར་ཕལ་ཆེར་ད་ཅིག་གཞན་གྱིས་རང་ལ་ཡོན་ཏན་བརྗོད་པ་དང་ཡོན་ཏན་བརྗོད་པ་དེ་རང་ལ་བདེ་བ་འདོད་པས་ན་གཞན་གྱིས་རང་གི་དགྲ་ཁོ་རང་ལ་ཡོན་ཏན་བརྗོད་པ་ནི་ཁོ་ལ་བདེ་བ་འདོད་པ་གཅིག་པུ་རེད་བ་སྐྱེད་དགོས་ཟེར་ད་མགོ་ཚུགས་ག་ས་ད་འདོད་ན་འདོད་མཉམ་དང་མ་འདོད་ན་མ་འདོད་མཉམ་རེད་ཟེར་ཡ་ཟེར་རིགས་པ་འདི་མིན་འགྲོ། མི་འདོད་བྱེད། ད་དེ་ནས་དགྲ་ལ་བདེ་བ་འབྱུང་བ་ལ་ཁྲོ་མི་རིགས། ད་མདོར་བསྡུ་ན་ཁྱེད་རང་དགྲ་ལ་ཟེར་བ་དེ་ལ་བདེ་བ་འབྱུང་བ་ན་ནམ་ཡང་ཁྲོ་རྒྱུ་ཡོད་པ་མ་རེད། ག་རེ་ཟེར་ན། ཁྱེད་རང་སེམས་ཅན་ཐམས་ཅད་བདེ་བ་ཅིག་ཅིག་ཐོབ་ན་བསམ་པའི་འདོད་མཁན་གང་ཟག་ཞིག་རེད་བ། ད་ང་ཚོ་ག་རེ་གནང་ཀྱང་བྱང་ཆུབ་སེམས་དཔའི་ཉམས་ལེན་བྱེད་མཁན་གང་ཟག་ཆགས་དེ་རེད་བ་སྐད་ཆ་དེ་དེ་རེད། སེམས་ཅན་ཐམས་ཅད་བདེ་འདོད་པས་བྱང་ཆུབ་ཏུ་ནི་སེམས་བསྐྱེད་ནས་སེམས་ཅན་རང་གིས་བདེ་རྙེད་ན་དེས་ཀོ་ཅི་སྟེ་ཅི་སྟེ་ཁྲོ་བར་བྱེད། ད་སེམས་ཅན་སུ་འདྲ་ཅིག་ཡིན་ནའང་ད་དཔེར་ན་རང་གི་དགྲ་ལྟ་བུ་ཡིན་ནའང་ཁོ་རང་བདེ་བ་བྱུང་སོང་ན་ཁྱེད་རང་ཡིད་ཚིམ་དགོས་རེད། རྒྱུ་མཚན་ག་ཟེར་ཁྱེད་རང་སེམས་ཅན་ཐམས་ཅད་ལ་བདེ་བ་འབྱུང་ན་བསམ་པ་འདོད་མཁན་གང་ཟག་ཅིག་རེད་བ། བདེ་བ་འབྱུང་ན་བསམ་པ་འདོད་མཁན་གང་ཟག་ཅིག་སེམས་ཅན་ཐམས་ཅད་ཀྱི་དོན་དུ་ཁྱེད་རང་སེམས་བསྐྱེད་མཁན་གང་ཟག་ཅིག་རེད་བ། སེམས་ཅན་ཐམས་ཅད་བདེ་བ་འདོད་ན་བསམ་ཟག་བྱེད་ན་དེའི་དོན་དུ་སེམས་བསྐྱེད་མཁན་གང་ཟག་ཅིག་གིས་ཁོའི་རྒྱུད་ལ་བདེ་བ་འབྱུང་དུས་གང་ལ་ད་མི་འདོད་པ་བྱེད་ན་ཧ་ལས་པའི་མི་རིགས་པ་ཅིག་རེད། དངོས་འབྲེལ་བྱས་ན་ཁོའི་རྒྱུད་ཀྱི་བདེ་བ་དེ་ང་རང་ཚོས་སྒྲུབ་དགོས་ཡག་ཆགས་དེ་རེད་བ་སེམས་ཅན་ཐམས་ཅད་ཀྱི་བདེ་བ་ངས་བསྒྲུབ་གི་ཡིན་སེམས་ཅན་ཐམས་ཅད་བདེ་བ་ཐམས་ཅད་དང་ལྡན་པ་དང་སྡུག་བསྔལ་ཐམས་ཅད་བདག་རང་གིས་སྦྱང་གི་ཡིན་ཟེར

བྱང་ཆུབ་ཏུ་ནི་སེམས་བསྐྱེད་ནས་སེམས་ཅན་རང་གིས་བདེ་རྙེད་ན་དེས་ཀོ་ཅི་སྟེ་ཁྲོ་བར་བྱེད། ང་རང་ཚོ་གིས་ཁོ་ལ་དཔེར་བདེ་བ་བྱིན་མ་དགོས། ཁོ་རང་རང་གི་གཅིག་འབད་བརྩོན་བྱས་ནས་བདེ་བ་ཐོབ་པའི་ད་དཔེར་ན་ཞེ་པོ་ང་རང་ཚོ་གིས་ཅིག་དཀའ་ལས་རྒྱག་མ་དགོས་ཐོབ་ན་ཞེ་པོ་ཡག་པོ་བྱུང་རེད་བ་ད་དངོས་འབྲེལ་བྱས་ན་ཡིད་ཤིན་ཏུ་དགའ་བ་ཅིག་འདི་ལ་ཁྲོ་བ་ཅིག་ཡང་རྒྱུ་མཚན་མི་འདུག་བ་བདེ་པོ་ཅིག་ཏུ་གྲོལ་བར་བྱེད། འོ་འདུག་ཟེར་རེད་ད་ནམ་རྒྱུན་ང་ཚོ་དང། ཅིག། ཚད་མེད་བཞི་ཁ་འདོན་གསུངས་ཏེ་གར་བ་སེམས་ཅན་ཐམས་ཅད་ག་རེ།

ཡང་དགྲ་ལ་མི་གཞན་དག་གིས་དཔེར་ཅིག་གུས་བཀུར་ཅི་ཡང་དེ་འདྲ་མཐོང་བས་ན། ཁྱེད་རང་མི་དགའ་བ་ཅིག་སྐྱེ་བ་མ་རེད། ག་རེ་ཟེར་ན། ཁྱེད་རང་གི་འཇིག་རྟེན་གསུམ་འཇིག་རྟེན་གསུམ་ཟེར་དོན་ལ་གོ་བ་གཉིས་འདུག་ག། ས་འོག་ས་བླ། ཨ་ཅིག་ས་སྟེང་འཇིག་རྟེན་གསུམ་ཡང་ཁམས་གསུམ་འཇིག་རྟེན་གསུམ་གང་ཡང་སྦྱར་ན་འགྲིག་གི་རེད། ས་འོག་ས་བླའི་འཇིག་རྟེན་གསུམ་མེད་ན་ནི་ཁམས་གསུམ་གྱི་འཇིག་རྟེན་ཐམས་ཅད། ཨ་ཅིག། ཁམས་གསུམ་གྱི་འཇིག་རྟེན་གྱི་སེམས་ཅན་ཐམས་ཅད། འོ་ལགས་སོ། མཆོད་ག་ཟེར་ན། འོ་ལགས་སོ། མཆོད་པར་འོས་པའི་ད་མདོར་བསྡུ་ན་སངས་རྒྱས་ཀྱི་གོ་འཕང་ཐོབ་ནའང་བསམ་པའི་ག་རེ་ཟེར་ན་ཅིག་བློ་ཡོད་པས་ཆོག། བློ་འདོད་པའི་གང་ཟག་དང་དང་ཡང་ན་སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་ཐོབ་ན་བསམ་པ་ཅིག་སེམས་ཅན་ཐམས་ཅད་ག་རེ་རེད་ཨ་ཅིག་འོ་ལགས་སོ། བདེ་བ་ཐམས་ཅད་དང་འབྲེལ། ལྡན་འདོད་མཁན་སྡུག་བསྔལ་ཐམས་ཅད་བྲལ་སངས་རྒྱས་གོ་འཕང་ཐོབ་ན་སྙམ་པ་འདོད་མཁན་གང་ཟག་ཅིག་རེད་བ་བྱས་ན་འཇིག་རྟེན་གསུམ་མཆོད་འཚང་རྒྱ་བར་སེམས་ཅན་རྣམས་ནི་འདོད་ཅེ་ན། ད་འདུག་བྱས་ནའང་འགྲིག་འདུག་ད་སེམས་ཅན་ཐམས་ཅད་ག་རེ་ཟེར་ན། འཇིག་རྟེན་གསུམ་གྱི་མཆོད་ག་ཟེར་ན་ཨ་ཅིག་འོ་ལགས་སོ། མཆོད་པ་ཕུལ་བའི་ཡུལ། ཨ་མངོན་པར་རྫོགས་པར་འཚང་རྒྱ་བར་འདོད་པ་ཞེས་བྱ་བ། ད་སེམས་ཅན་ཐམས་ཅད་མངོན་པར་རྫོགས་པར་འཚང་རྒྱ་བར་འདོད་པས་ན་སངས་རྒྱས་པ་དེའི་ཚེ་ན་དེ་ཐམས་ཅད་ག་རེ། འཇིག་རྟེན་ཐམས་ཅད་ག་རེ། ཕྱག་བྱ་བ་དང་མཆོད་པ་འབུལ་བའི་འོས་སུ་འགྱུར་བ། ད་འཇིག་རྟེན་ཐམས་ཅད་ཀྱི་ཕྱག་བྱ་བ་དང་མཆོད་པ་འབུལ་བའི་འོས་སུ་འགྱུར་ན་སྙམ་པས་སེམས་ཅན་ཐམས་ཅད་དེ་འདྲའི་སངས་རྒྱས་ངོ་བོར་འགྱུར་ན་བསམ་པའི་བློ་སྐྱེ་ཐུབ་བས་བློ་སྐྱེ་མཁན་གང་ཟག་ཅིག་ཁོ་རང་ཚོ་ལ་མི་གཞན་དག་གིས་རྙེད་པ་ཕུལ་བ་དང་དག་ན་ཞིག་ག་རེ། ཅིག་བཀུར་སྟི་བྱས་པ་དེ་འཕྲུལ་མི་སུ་ག་ཡང་མི་འདུག་བ། ཁྱེད་རང་སེམས་ཅན་ཐམས་ཅད་ག་རེ་ཟེར་ན་འཇིག་རྟེན་ཐམས་ཅད་ཀྱི་ཨ་ཕྱག་བྱ་བའི་འོས་ཨ་མཆོད་པ་འབུལ་བའི་འོས་དེ་འདྲའི་ཅིག་སངས་རྒྱས་གོ་འཕང་ཐོབ་ན་བསམ་པའི་བློ་འདུག་པ་སྐད་ཆ་དེ་རེད་འཇིག་རྟེན་གསུམ་མཆོད་འཚང་རྒྱ་བ་ལ་སེམས་ཅན་རྣམས་ནི་འདོད་ཅེ་ན། བསྙེན་བཀུར་ངན་ངོན་ཙམ་མཐོང་ནས་ཅི་ཕྱིར་དེ་ལ་ཁོ་ལག་པས་ཅིག། སེམས་ཅན་ཐམས་ཅད་ཀྱི་འཇིག་རྟེན་འཇིག་རྟེན་ཐམས་ཅད་ཀྱི་ད་ག་རེ་རེ་འཇིག་རྟེན་གསུམ་གྱི་ད་སེམས་ཅན་ཐམས་ཅད་ཀྱི་ཕྱག་བྱ་བའི་འོས་སུ་འགྱུར་མཆོད་པ་འབུལ་བའི་འོས་སུ་འགྱུར་དེ་འདྲའི་སངས་རྒྱས་གོ་འཕང་ཐོབ་ན་བསམ་པ་ཅིག་བྱས་ཡང་ཁོ་ལ་བསྙེན་བཀུར་ངན་ངོན་ཙམ་མཐོང་དུས་གང་ཁྱོད་ག་རེ་རེ་མ་སྐྱེས་པ་བྱེད་ཀྱི་འདུག་པ་གོ་བ་དེ་ཡོངས་སུའང། ད་སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་ཐོབ་ན་བསམ་པའི་བློ་ཡོད་དུས་ཀྱང་སེམས་ཅན་ཐམས་ཅད་ག་རེ་རེད། འཇིག་རྟེན་ཐམས་ཅད་ཀྱི་ཕྱག་བྱ་བའི་འོས་སུ་འགྱུར་བ་མཆོད་པ་འབུལ་བའི་འོས་སུ་འགྱུར་བ་ཅིག་ཁས་ལེན་དགོས་རེད་པ། ད་སེམས་ཅན་ཐམས་ཅད། ཨ་གོ་ལ་སོ། འཇིག་རྟེན་ཐམས་ཅད་ཀྱི་ཕྱག་བྱ་བའི་མཆོད་པ་འབུལ་བའི་དེ་འདྲའི་གནས་སུ་འགྱུར་ན་བསམ་པའི་བློ་གཅིག་ཡོད་ཀྱི་ཡོད་ཀྱི། ཡང་ཁོ་ལ་ག་རེ་རེད་བསྙེན་བཀུར་ངན་ངོན་ཟེར་དུས་ག་ལ་རྙེད་པ་དང་བཀུར་སྟི་ཆུང་ཙག་ཅིག་ཁོ་ལ་ཐོབ་ཡོང་དུས་ག་ལ་ཡང་མི་དགའ་བ་ཅིག་གར་ཅིག་འཇིག་པའི་འོས་སྐད་ཆ་རེད་བཞག་སེམས་ཅན་རྣམས་ནི་འདོད་ཅེ་ན་བསྙེན་བཀུར་ངན་ངོན་ཙམ་མཐོང་ནས་ཅི་ཕྱིར་དེ་ལ་གདུང་བར་བྱེད། ད་དཔེ་དེ་ཧ་གོ་དགོས། འཇིག་རྟེན་གསུམ་མཆོད་ཟེར་དེ་འཇིག་རྟེན་ཐམས་ཅད་ཀྱི་ཕྱག་བྱའི་འཇིག་རྟེན་གསུམ་པོ་ས་འོག་ས་བླའི་འཇིག་རྟེན་ཐམས་ཅད་ཀྱི་ཕྱག་བྱའི་འོས་སུ་འགྱུར་བ། དེ་འདྲའི་སངས་རྒྱས་གོ་འཕང་ཞིག་ཐོབ་ན་བསམ་པའི་བློ་ཞིག་ཡོད་པ་བྱས། ཡིན་ནའང་ཁོ་ལ་བསྙེན་བཀུར་འདོད་འདོད་ངན་ངོན་ཙམ་ཐོབ་ཡོང་དུས་ང་ལ་ཁྱོད་མ་སྐྱེས་པ་བྱེད་ཀྱི་འདུག་ག་བསྙེན་བཀུར་ཐམས་ཅད་ཐོབ་ན་བསམ་པའི་བློ་འདུག་ཨ། ཅུང་ཟད་ཅིག་ཐོབ་ཡོང་དུས་ང་ལ་མི་དགའ་བ་བྱེད་ཡག་མི་འདུག་ག་ད་སྐད་ཆ་འདི་རེད་བཞག་བསྙེན་བཀུར་ངན་ངོན་ཙམ་མཐོང་ནས་ཅི་ཕྱིར་དེ་ལ་གདུང་བར་བྱེད། གར་ཕྱིན་ཚེ་མི་དགའ་བ་ཅིག་ཡོད། དེ་རྗེས། ད་འདི་དཔེ་རེད། གསོ་བྱ་གང་ཞིག་ཁྱོད་གསོ་བ་ཁྱོད་ཉིད་ཀྱིས་ནི་སྦྱིན་བྱ་དེ་གཉེན་གྱིས་འཚོ་བ་རྙེད་གྱུར་ན་དགར་མི་འགྱུར་བར་སླར་ཁྲོ་འམ་ད་དཔེར་ན་ང་ཚོ་ཞིག་སོ་སོ་རང་ཉིད་ཀྱི་ཕ་མ་རྒན་རྒོན་ལ་སོགས་པ་དེ་དག་སོ་སོ་རང་ཉིད་གསོ་དགོས་རེད་པ་དཔེ་འདི་རེད་ད་སོ་སོ་རང་ཉིད་རང་ཉིད་ཀྱིས་གསོ་བར་བྱ་བའི་ཕ་མ་རྒན་རྒོན་ལ་སོགས་པ་དེ་དག་ནམ་ཞག་རྒྱུན་དུ་སོ་སོས་གསོས་བསྡད་པ་གང་ཞིག་ལ། བར་སྐབས་ཤིག་ཏུ་ཨང་སོ་སོའི་གཉེན་དང་གཉེན་ཉེ་དུ་གཞན་དག་གིས་ཁོ་ལ་ག་རེ་ཟེར་ན་ཨང་ཅིག་གི་འཚོ་བ་དང་རྙེད་པ་དེ་ཚོ་འཇགས་ཡོང་དུས་ཨང་ཁྱོད་རང་མི་དགའ་བ་བྱེད་དགོས་ཡག་མི་འདུག་བ་དཔེ་འདི་རེད་བཞག་ད་དུ་ན་སེམས་ཅན་ཐམས་ཅད་ང་རང་ཚོ་གི་ད་བདེ་བ་ཐམས་ཅད་ལ་ཡར་འགོད་ཡག་དང་སྡུག་བསྔལ་ཐམས་ཅད་ལས་འབྲལ་བ་ལྟ་བུ་གསོ་བྱ་ལྟ་བུ་ཆགས་བསྡད་རེད་པ་སེམས་ཅན་ཐམས་ཅད་ང་རང་ཚོས་ག་རེ། ཨ་ཅིག་བདེ་བ་ཐམས་ཅད་ལ་འགོད་པ་དང་སྡུག་བསྔལ་ཐམས་ཅད་འབྲལ་བ་གསོ་དགོས་ཡག་ཆགས་བསྡད་རེད་པ། ད་ང་རང་ཚོས་གསོ་དགོས་ཡག་སེམས་ཅན་ཐམས་ཅད་འདི། སོ་སོ་རང་ཉིད་ཀྱིས་ཨ་ཅིག་གསོ་མི་དགོས་པ་མི་གཞན་དག་ཅིག་གིས་དེ་ལ་ག་རེ་ཟེར་ན་རྙེད་པ་དང་བཀུར་སྟི་ལ་སོགས་པ་ཅན་དེ་འདྲའི་གསོ་དེ་ག་ཡིན་མཐོང་དགོས་ན་ཁྱེད་རང་ག་རེ་ཟེར་ན་ཡིད་མི་དགའ་བ་བྱེད་དགོས་ཡག་མི་འདུག་བ། དཔེ་འདི་རེད། དཔེ་འདི་ག་རེ་ཟེར་ན། སོ་སོའི་དཔེ་ཕ་མ་རྒན་རྒོན་ལ་སོགས་པ་སོ་སོ་རང་ཉིད་ཀྱིས་གསོ་དགོས་རེད་པ། ད་དེ་རིང་ནམ་རྒྱུན་དུ་སོ་སོས་གསོ་དགོས་པ་གང་ཞིག་ལ། ད་སོ་སོའི་གཉེན་ཉེ་དུ། དཔེར་ན་སྤུན་པ་སྤུན་ཀྱག་རྒན་གཞོན་གཞན་དག་ཅིག་གིས་ཁོ་ལ་ཡག་པོ་བྱས་ཁོ་ལ་ཨ་མ་ཕ་མ་རྒན་རྒོན་ག་རེས་རྙེད་པ་དང་བཀུར་སྟི་ལ་སོགས་པ་བྱས་པས་ན་དེ་ལ་མི་དགའ་བ་ཅིག་ཀྱང་མི་འདུག་ཁྱེད་རང་གི་གསོ་བྱ་འདི་ཨན་ཅིག་མི་གཞན་དག་གསོ་གི་འདུག་འགྲིག་གི་འདུག་སྐད་ཆ་དེ་རེད་བྱས་ཙང་སོ་སོའི་དཔེ་གསོ་བྱ་སེམས་ཅན་ཐམས་ཅད་དེ་ལ་སོ་སོ་རང་གི་བདེ་བ་དངོས་སུ་བྱེད་མི་དགོས་པས་ནས་མི་གཞན་དག་གཞན་གྱིས་ཁོ་ལ་ཨན་ཅིག་རྙེད་པ་དང་བཀུར་སྟི་ལ་སོགས་པ་བྱས་ནས་བདེ་བ་བྱུང་པས་ན་ཁྱེད་རང་དགའ་བ་བྱེད་ཡ་མི་དགའ་བ་བྱེད་ཡ་རྩ་བ་ཉིད་ནས་མི་འདུག་ཨ་འདི་གང་གི་ཡི་རང་བྱེད་རྒྱུ་རེད་སྐད་ཆ་དེ་རེད་ཤག་དཔེ་དེ་ཧ་གོ་སོང་གསོ་བྱ་གང་ཞིག་ཁྱོད་གསོ་བ་ཁྱོད་ཉིད་ཀྱིས་ནི་སྦྱིན་བྱ་དེ། གཉེན་གྱིས་འཚོ་བ་རྙེད་གྱུར་ན་དགའ་བར་མི་འགྱུར་སླར་ཁྲོའམ་ད་གྱུར་ན་ཡིད་དགའ་བ་བྱེད་དགོས་རེད་མ་གཏོགས་དེ་ལ་ཁྲོ་དགོས་ཡ་དེ་རྩ་བ་ཉིད་ནས་མི་འདུག་པ། དཔེ་གཞི་འདི་རེད་ད་དཔེར་ན་སོ་སོ་རང་ཉིད་ཀྱིས་དཔེར་ན་བྱམས་སྐྱོང་བྱེད་དགོས་མི་ཅིག་ཡོད་ན། དེ་སོ་སོ་རང་ཉིད་བྱམས་སྐྱོང་བྱེད་དགོས་པའི་མི་དེ་ལ་སོ་སོ་རང་ཉིད་བྱམས་སྐྱོང་བྱེད་ཡ་གོ་སྐབས་དེ་མ་བྱུང་བ་དང་ཡང་བྱེད་མ་ཐུབ་མི་གཞན་དག་དེ་བྱམས་སྐྱོང་བྱས་བསྡད་པས་ན་ཡིད་དགའ་བ་བྱེད་དགོས་རེད། ལས་སླ་པོ་ལ་འདི་རེད་བྱའོ། འདུ་བྱེད།

ཡང། དེ་ཅི་འགྲོ་ལ་མི་འདོད་ན་དེ་ལ་བྱང་ཆུབ་འདོད་གང་ཡིན། ད་ཁྱེད་རང་གི་སེམས་ཅན་ཐམས་ཅད་སེམས་ཅན་དེ་དག་བསྙེན་བཀུར་ངན་ངོན་ཙམ་ཅིག་ཐོབ་ཡོང་དུས་ང་དེ་འདྲ་ཅིག་འདོད་ཀྱི་མེད་ན། དེ་ལ་བྱང་ཆུབ་ཐོབ་པར་འདོད་པ་དེ་གད་མོའི་གནས་རེད། རེད་པ། ད། བསྙེན་བཀུར་ངན་ངོན་ཐོབ་དུས་ང་འདོད་གི་མི་འདུག་ངས་བསྙེན་བཀུར་ངོ་ཁོ་ཚོ་ཁོ་ཚོ་ལ་བསྙེན་བཀུར་ཐོབ་ན་བསམ་པའི་སེམས་སྐྱེ་གི་མེད། ཁོ་ཚོ་སངས་རྒྱས་གོ་འཕང་ཐོབ་ན་བསམ་པའི་སེམས་སྐྱེ་གི་ཡོད་ལབ་ཤེས་པ། ད་བསྙེན་བཀུར་ངན་ངོན་ཙམ་ཐོབ་དུས་སེམས་མ་སྐྱེས་པ་ཡོང་དུས་ང་གང་ལ་ཨང་ཁོ་སངས་རྒྱས་གོ་འཕང་ཐོབ་ན་བསམ་པའི་སེམས་ད་དེ་བས་ཡོང་ཡ་ཡོད་པ་མ་རེད་པ་ད་འདི་ནང་འགལ་རེད། ད་དུས་ན། དེ་ཅི་འགྲོ་ལ་མི་འདོད་ན་དེ་ཅི་ཟེར་དེ་ཅི་ག་རེ་བྱ་དགོས་ཟེར་ན་བསྙེན་བཀུར་ངན་ངོན་ལ་སོགས་པ་དེ་དག་འགྲོ་བ་ལ་ཐོབ་ཡ་འདོད་དེ་མི་འདོད་ན། འགྲོ་བ་དེ་དག་ཨ་ནི་བྱང་ཆུབ་འདོད་ཀྱི་ཡིན་ཟེར་དུས་ཁྱེད་རང་དཔེ་གད་མོའི་གནས་རང་རེད། འོ་འདུག་སེ་རེད། ད་མི་དེ་ལ་དཔེ་ཅིག་དཔེ་ཅིག་ཟས་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཞེ་པོ་བྱུང་ན་བསམ་བསམ་བློ་ཅིག་ཡོད། ཡིན་ནའི་ཁོ་ལ་ཁ་ལག་ཚར་ཚར་ཅིག་ཟ་རྒྱུ་བྱུང་ན་ང་དགའ་གི་མི་འདུག་ཟེར་ཡ་འདྲ་བོ་བྱ་དེ་རེད་ད། ཨོ་འདི་འདྲ་བོ་རེད་པ། ཁོ་ལ་དཔེ་ཟས་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཞེ་པོ་བྱུང་ན་བསམ་བློ་ང་བློ་དེ་སྐྱེ་གི་ཡོད། ཡིན་ནའི་ཁོ་ལ་ཁ་ལག་དཔེ་ཅིག་ཞིམ་པོ་རེ་ཚར་ཅིག་ཟོ་ཟ་རྒྱུ་བྱུང་འདི་ང་འདོད་ཀྱི་མི་འདུག་ཟེར།

བྱང་ཆུབ་སེམས་ནི་གང་ཞིག་རང་གི་དགྲ་བོ་དེ་ལ་ཨ་ཅིག་ག་ཟེར་ན་འབྱོར་པ་ཅུང་ཟད་ཐོབ་ཡོང་དུས་ང་ལ་དེ་ལ་ཁྲོ་བ་བྱེད་མཁན་དེ་ལ་མི་དགའ་བ་བྱེད་མཁན་དེ་ལ་ཨ་བྱང་ཆུབ་སེམས་དེ་ག་པར་ཡོད་རེད་ཟེར་ད་བྱང་ཆུབ་སེམས་མི་འདུག་ཨ་སྐད་ཆ་དེ་རེད་འདུག་དེ་ནི་ག་རེ་ཟེར་ན། བྱང་ཆུབ་སེམས་དཔའ་ཡིན་ཕྱིན་ཆད་ཨ་གཞན་གྱི་དཔེ་ཅིག་གཞན་ལ་ཕུན་སུམ་ཚོགས་པ་ཆ་ག་རེ་བྱུང་བས་ནི་ཡི་རང་བ་བྱེད་རྒྱུ་རེད་མ་གཏོགས་དེ་ལ་ཁྲོ་བ་བྱེད་རྒྱུ་ཡོད་པ་མ་རེད་སྐད་ཆ་དེ་རེད་འདུག་གང་ཞིག་གཞན་འབྱོར་ཁྲོ་དེ་ལ་བྱང་ཆུབ་སེམས་ནི་ག་ལ་ཡོད་ཟེར་ཡ་དེ་བྱས།

དེ་ལས་ཟེར་དུས་ལ་སྦྱིན་བདག་ལ་སོགས་པ་དེ་ལས་རྙེད་པ་རྙེད་པ་ཡིན་ནའི་རེད། ཡང་སྦྱིན་བདག་མ་རྙེད་པ་བྱས་སྦྱིན་བདག་གི་ཁྱིམ་ན་རྙེད་པ་དེ་བསྡད་པ་ཡིན་ནའི་རེད། ཀུན་ཏུའང་དེ་འདྲའི་རྙེད་པ་དེ་ཁྱེད་རང་ལ་མི་འདུག་ག་ག་ཟེ་ན་ད་དེ་འདྲའི་ག་ཟེ་ན་སྦྱིན་ན་དང་མ་སྦྱིན་པ་དེ་ལ་ཁྱེད་རང་ཁྱད་པ་ཅི་ཡང་མི་འདུག་མ་སྦྱིན་ན་ཡང་ག་ཟེ་ན་མི་དགའ་བ་བྱེད་ཡ་མི་འདུག་སྦྱིན་ན་ཡང་མི་དགའ་བ་བྱེད་ཡ་མི་འདུག་འོ་འདུག་ཟེ་རེད་བཞག་བྱིན་མ་བྱིན་རུང་དེས་ཅི་བྱ་ད་ང་ཚོ་དཔེ་ཅིག་སོ་སོའི་དཔེ་ཅིག་ནམ་ཉོན་ཅིག་དེ་དྲ་ཙི་སི་དོ་སོ་ལ་མི་གཞན་དག་ཅིག་སྤྲད་ཡོང་དུས་ང་ལ་མ་འདོད་པ་ཡོང་གི་འདུག་ག་ད་དེ་མ་འདོད་པ་མ་བྱེད་རེད་བ། གལ་སྲིད་སྤྲད་ན་མ་འདོད་པ་བྱས་ཡ་མི་འདུག་མ་སྤྲད་ན་མ་འདོད་པ་བྱས་ཡ་མི་འདུག་ཁྱེད་རང་ལ་ནི་དེ་ནས་ཅིག་སྤྲད་ཡ་དངོས་པོ་དེ་ཅུང་ཟད་ཀྱང་རྙེད་ཀྱི་མི་འདུག་ཨང། མི་དགའ་བ་བྱས་ན་ཁྱེད་རང་རྙེད་ཡ་མི་འདུག་ཨང་ཅིག་དགའ་བ་བྱས་ན་རྙེད་ཡ་མི་འདུག་ད་གང་ལྟར་ཀྱང་ཅིག། བཏང་སྙོམས་སུ་བཞག་གོ་ཡང་ན་ཡི་རང་བྱེད་དགོས་འདུག་པ་བྱིན་མ་བྱིན་རུང་དེས་ཅི་བྱ། ད་དེ་ཙམ་དུ་མ་ཟད་གཞན་དག་ལ་དཔེ་ཅིག་ཕྲག་དོག་བྱས་པས་ན་སོ་སོ་པའི་བསོད་ནམས་ཉམས་འགྲོ་གི་འདུག་དད་པ་ཉམས་འགྲོ་གི་འདུག་འདི་སྐད་ཆ་དེ་རེད་བཞག་བསོད་ནམས་དང་ནི་དད་པའམ་རང་གི་ཡོན་ཏན་ཅི་ཕྱིར་འདོར་ཟེར་ད་རེད་པ་གཞན་ལ་ཕུན་སུམ་ཚོགས་པའི་ལེགས་པའི་ཆ་ཡོང་དུས་སྒང་ལ་སོ་སོ་རང་ཉིད་ཕྲག་དོག་བྱས་པས་ན། བསོད་ནམས་ཉམས་འགྲོ་བ་རེད་པ། བསོད་ནམས་ཉམས་འགྲོ་བས་ན་མ་འོངས་པ་ལ་སོ་སོ་རང་ཉིད་ལ་བདེ་བ་འབྱུང་ཡག་རྒྱུ་དེ་ཁྱེད་རང་གང་ཤར་འདུག། མི་གཞན་དག་ལ་ཁྱེད་རང་གི་ཅི་གི། ཕྲག་དོག་བྱས་ན་མི་གཞན་དག་ལ་གནོད་ཀྱི་ཡོད་ན་མེད་ན་ཕྲག་དོག་བྱས་ན་ནི་སོ་སོ་སུ་ལ་གནོད་ཀྱི་འདུག་ཟེར་ན་རང་ཉིད་ལ་གནོད་ཀྱི་འདུག། ཕྲག་དོག་བྱས་ཡོང་དུས་སྒང་སོ་སོའི་རྒྱུད་ཀྱི་མ་འོངས་པ་ལ་བདེ་བ་འབྱུང་ཡག་གི། ཅིག་གི་རྒྱུ་བསོད་ནམས་དེ་ཉམས་འགྲོ་འདུག་མ་འོངས་པ་ལ་བདེ་བ་འབྱུང་བ་གི་དད་པ་དེ་ཡང་ཉམས་འགྲོ་འདུག་དེ་ཡིན་དུས་སྒང་ལ་ད་དཔེ་ཞིག་གཞན་དག་ལ་དཔེ་ཅིག་འོ་ལགས་སོ་ཕྲག་དོག་བྱས་པ་ལ་བརྟེན་སོ་སོ་རང་ཉིད་ཉམས་འགྲོ་གི་འདུག་སྐད་ཆ་དེ་རེད་ཤག་བསོད་ནམས་དང་ནི་དད་པའམ་རང་གི་ཡོན་ཏན་ཅི་ཕྱིར་འདོར་ད་སོ་སོའི་མ་འོངས་པ་སོ་སོ་རང་ཉིད་བདེ་སྐྱིད་འབྱུང་ཡག་གི་ཅིག་གི་དཔེ་ཅིག་རྒྱུ་རབས་དེ་མེད་པ་བཟོས་བཞག་གི་འདུག་ཨང་ད་མདོར་བསྡུས་ན་ཁྱེད་རང་ཁྲོ་ས་དེ་དགྲ་བོ་དེ་ལ་ཁྲོ་ཡག་མི་འདུག་ཁྲོ་ན་རང་ཉིད་ལ་ཁྲོ་དགོས་འདུག་སྐད་ཆ་དེ་རེད་ཤག། བསོད་ནམས་དང་ནི་དད་པའམ་རང་གི་ཡོན་ཏན་ཅི་ཕྱིར་འདོར། རྙེད་པར་གྱུར་པ་མི་འཛིན་པ། གང་གིས་ཁྲོ་བར་མི་བྱེད་སྨྲོས། ཁྱོད་ཀྱིས་རང་གི་སྡིག་བྱས་ལ། མྱ་ངན་མེད་པར་མ་ཟད་ཀྱི། ད་དེ་འདྲའི་མི་གཞན་དག་ལ་དཔེ་བསྙེན་བཀུར་མཐོང་ཡོང་དུས་སྒང་ལ། ཨ་ཅིག་ཕྲག་དོག་བྱས་དེ་ཙམ་དུ་མ་ཟད་སོ་སོ་རང་ཉིད་སྡིག་པ་བསགས་ཀྱི་འདུག། སྡིག་པ་བསགས་པ་དེ་ལ་བརྟེན་ནས། ཨ་ནི་འོ་ལགས་སོ། ཚེ།

རྒྱུ་དེ་མེད་པ་བཟོས་བཞག་འདུག་དེ་ཡིན་ཙང་ག་རེ་རེད་ཁྲོ་ན་རང་ཉིད་ལ་ཚུར་ཁྲོ་དགོས་འདུག་མ་གཏོགས་ཕྱི་ལ་ཁྲོ་རྒྱུ་མི་འདུག་སྐད་ཆ་དེ་རེད་བཞག་མྱ་ངན་མེད་པར་མ་ཟད་ཀྱི། བསོད་ནམས་བྱས་པ་གཞན་དག་དང་ད་དུང་ཡིན་ན་ཕྲག་དོག་རྐྱང་རྐྱང་ཅིག་བྱས་མི་གཞན་དག་ལ་ཡག་པོ་བྱུང་དུས་སྒང་ཕྲག་དོག་རྐྱང་རྐྱང་བྱས་དེ་བས་ན་སྡིག་པ་བསགས་འདུག་སྡིག་པ་བསགས་པ་དེ་ཚེ་འདི་ལ་སོ་སོ་པའི་མྱ་ངན་ལས་འདས་པའི་གོ་འཕང་ཐོབ་ཡ་མི་འདུག་ད་འདི་འདྲའི་སོ་སོའི་སྡིག་པ་རྐྱང་རྐྱང་བསགས་ཨང་ཅིག་གིས་ཚེ་འདི་ལ་མྱ་ངན་ཐོབ་ཡ་མེད་དེ་མི་ཅིག་གི་མི་གཞན་དག་བསོད་ནམས་ཞེ་པོ་བསགས་བསྡད་མཁན་དེ་ལ་ད་ཅིག་འགྲན་རྩོད་བྱེད་ཀི་སེར་སྐད་མ་ཞུ་ཡ་རེད་ད་སྐད་ཆ་དེ་རེད།

ས་བཅད་རགས་སོང་ཤར་གྲངས་ཤོག་གྲངས་དེ་འདི་ན་འདུག་པ་དང་ཕྱོགས་ན་བདུན་པའི་གང་གང་ཡོང་གི་འདུག་པ་གཉིས་པ་འདོད་པའི་གེགས་བྱེད་པ་ལ་བཟོད་པ་བསྒོམ་པ་ལ་གཉིས་ཏེ། དགྲ་བོའི་མི་འདོད་པའི་གེགས་བྱེད་པ་ལ་བཟོད་པ་བསྒོམ་པ་དང་བདག་དང་བདག་གི་བཤེས་ལ་འདོད་པ་བཅད་པས་བཟོད་པ་བསྒོམ་པ། ད་དང་པོ་དགྲ་བོའི་མི་འདོད་པ་བཟོད་པ་བསྒོམ་པ་འདི་ལ་ཚིག་རྐང་བཅུ་གཉིས་ཡོང་གི་འདུག་པ་ད་དེ་ནས་མར་རེད། གལ་ཏེ་དགྲ་ཞིག་མི་དགའ་ན་ཡང་དེ་ལ་ཁྱོད་དགར་ཅི་ཞིག་ཡོད། ཁྱོད་ཀྱི་ཡིད་སྨོན་ཙམ་གྱིས་ནི་དེ་ལ་གནོད་པའི་རྒྱུར་མི་འགྱུར། ཡང་དག། དགྲ་བོ་ལ་དཔེ་ཅིག་མི་འདོད་པའི་གེགས་བྱེད་པ་ལ་བཟོད་པ་བསྒོམ་ན་དེ་ག་ཟེར་ན། དགྲ་བོ་དེ་ལ་ཅི་ལྟ། ཁོ་རང་ཅིག་ཡིད་དགའ་བ་རེ་བྱུང་བས་ནས་ཁྱེད་རང་འདི་ལ་དགའ་ཅིང་ཡིད་མི་དགའ་བ་ཞིག་ཡོད། གལ་ཏེ་དགྲ་ཞིག་མི་དགའ་བ་ན། དགྲ་ཞིག་ལ་ག་ཟེར་ན། ཡིད་མི་དགའ་བ་བྱུང་བས་ན་ཁྱེད་རང་དགའ་ཅིང་དགའ་བ་ཅི་ཡོད། ད་ང་ཚོ་འདི་ཡོང་གི་འདུག་པ། དགྲ་དེ་ལ་སེམས་དགའ་བོ་རེ་ཞིག་དང་དགྲ་དེ་ལ་དཔེ་ཕུན་སུམ་ཚོགས་པ་ཡག་པོ་རེ་བྱུང་དུས་སྒང་སོ་སོ་ག་རེ་བྱེད་ཀྱི་འདུག། མི་དགའ་བ་ཡོང་གི་འདུག་པ། དེ་མི་དགའ་བ་ཡོང་རྒྱུ་མཚན་གང་ཡང་མི་འདུག་ཨ་ཟེར་ཡ། གལ་ཏེ་དགྲ་ཞིག་མི་དགའ་ན་ཡང་དེ་ལ་ཁྱོད་དགར་ཅི་ཞིག་ཡོད། ཁྱོད་ཀྱི་ཡིད་སྨོན་ཙམ་གྱིས་ནི་དེ་ལ་གནོད་པའི་རྒྱུར་མི་འགྱུར། ད།

སྡུག་ཅག་བྱུང་ན་བསམ་པའི་བློ་སྐྱེ་བ་ཙམ་གྱིས་ག་རེ་གི་སྡུག་ཅག་འབྱུང་གི་ངེས་པ་ཡོད་མ་རེད་བ། གང་ལྟར་ཡང་འདི་རེད་ཅེ་ན་ཏང་ཡིས་ཁོ་ལ་ག་རེ་ཟེར་ན་སྡུག་ཅག་བྱུང་ན་བསམ་པའི་བློ་མ་སྐྱེ། དེ་རང་སྡུག་ཅག་བྱུང་ན་བསམ་པའི་བློ་སྐྱེ་བ་ཙམ་གྱིས་ཁོ་ལ་སྡུག་ཅག་འབྱུང་དགོས་ཀྱི་ངེས་པ་ཡོད་མ་རེད། ཁོ་ལ་སྡུག་ཅག་བྱུང་མ་བྱུང་ཟེར་དེ་ག་རེ་ལ་དེ་རེད། སྐྱེ་བ་སྔ་མ་ཁོ་རང་དེ་འདྲའི་སྡུག་ཅག་འབྱུང་རྒྱུ་དཀའ་ངལ་ཡོད་ཨང་ད་དེ་འདྲ་མི་འདོད་པའི་སྡུག་བསྔལ་ཡོད་ཨང་ལས་བསགས་མ་བསགས་རག་ལས་ཀྱི་རེད་མ་གཏོགས་ཁྱེད་རང་གིས་ཡིད་སྨོན་བྱས་མ་བྱས་ལ་རྩ་བ་ཉིད་ལྟོས་ཀྱི་མ་རེད་ད་དེ་རེད། དེ་ནི་དགྲ་ཞིག་མི་དགའ་ན་ཡང་དེ་ལ་ཁྱོད་དགར་ཅི་ཞིག་ཁྱོད་ཀྱི་ཡིད་སྨོན་ཙམ་གྱིས་ནི་དེ་ལ་ག་རེ་གནོད་པའི་རྒྱུར་མི་འགྱུར་བྱས་ཏེ་བྱས་དེ་འགྲོ་བ་མ་རེད་པ། ང་རང་ཚོ་དགྲ་མི་དགའ་ཅིག་ཁོ་སྡུག་པོ་བྱུང་ན་ཨ་བསམ་བསམ་ཞིག་བསམ་ཀྱང་དེས་དགྲ་དེ་བར་སྣང་བ་དེ་ཁོ་རང་དཔེ་ཅིག་དགེ་སྦྱོར་སྒྲུབ་དགོས། ཨང་ག་རེ་བྱེད་དགོས་ན་དཔེ་ཅིག་བསོད་ནམས་བསག་དགོས་ན་བསགས་ཁོ་ཏག་ཏག་ཏག་ཏག་བྱས་ཏེ་འོ་དེ་ཡིན་ཙང་ཁོར་གནོད་པའི་རྒྱུར་འགྲོ་ཐུབ་ཀྱི་མ་རེད་བྱས་ཏེ་བྱས། ད་གལ་ཏེ། ཁྱེད་རང་གིས་ཁོ་ལ་སྡུག་བསྔལ་ཞིག་བྱུང་ན་སྐྲག་མི་ཤེས་བྱུང་ན་ཨ་བསམ་བསམ་དེ་འདྲའི་ཅིག་བསམ་པ་ཅིག་སྐྱེས། བསམ་པ་དེའི་ཐོག་ནས་ཁོ་ལ་གལ་ཏེ་སྡུག་བསྔལ་ཅིག་བྱུང་བའི་དབང་དུ་བཏང་ན། ཁྱེད་རང། ཁྱེད་རང། དཔེར་ཅིག། དགར་འདུག་སྐད་ཆ་དེ་རེད་པ། ཁྱོད་ཀྱིས་འདོད་པའི་སྡུག་བསྔལ་དེ། གྲུབ་ན་ཡང་ཁྱོད་དགར་ཅི་ཞིག་ཡོད། ད་ཁོ་ལ་ང་ཚོ་དགྲ་ལ་མི་འདོད་པ་བྱུང་ན་བསམ་དགྲ་ལ་དཀའ་ངལ་བྱུང་ན་བསམ་ང་རང་ཚོ་བློ་སྐྱེ་གི་འདུག་ཨ། ད་དེ་འདྲའི་བློ་སྐྱེས་ནས་ཁོ་ལ་སྡུག་བསྔལ་བྱུང་ཡག་ན་ཡོད་མ་རེད། སྡུག་བསྔལ་བྱུང་ཟེར་བ་ཁོ་རང་སྐྱེ་བ་སྔ་མ་ལས་རག་ལས་ཟེར་བ་ད་གལ་ཏེ་གལ་སྲིད་སྡུག་བསྔལ་བྱུང་བའི་དབང་དུ་བཏང་བས་ན་ཁྱོད་ཁྱོད་རང་ག་ལ་ཕན་གྱི་འདུག་ཟེར་འདུག་མ་ལགས། གྲུབ་ན་ཡང་ཁྱོད་དགར་ཅི་ཞིག་ཡོད། ད་ཁྱེད་རང་གྲུབ་ན་ཡང་ཁྱོད་དགའ་དགོས་དགའ་དགོས་ཡག་དགར་མི་འདུག་ཨ། ད་དེ་ལས་ཁོས་ག་ལ་རེ། གལ་ཏེ་ཚིམ་པར་འགྱུར་ཞེ་ན། ད་དམིགས་བསལ་དགའ་དགོས་ཡག་བྱ་མི་ནུས་ཏེ་ཁོ་ལ་དཀའ་ངལ་འཕྲད་ཁོ་ལ་མི་འདོད་བྱུང་ན་ང་སེམས་དེ་ནི་ཡིད་ཚིམ་པོ་ཞིག་འདུག་ད་དེང་སང་སྐད་བཤད་ན་སྙིང་ཚིམ་པོ་འདུག་ཟེར་སྐད་ཆ་དེ་ལ་སྙིང་ཚིམ་པོ་ཞིག་འདུག་ལབ་པ་ད། དམིགས་བསལ་མི་འདྲ་དེ་ཡོང་འདུག་པ་དམིགས་བསལ་དགྲ་ལ་ཅིག་གུ་བཀྲ་མ་ཤིས་པ་དེ་ཚོ་བྱུང་དུས་ག་ལ་ཨ་སེམས་གཏིང་ནས་ཧ་ཨ་ད་འགྲིག་ཤག་ཨ་ད་ཁོ་ལ་དགོས་ཡག་འདི་རེད་བསམ་བསམ་ཡོང་གི་འདུག་པ་ཨོ་ཡིད་ཚིམ་པོ་ཅིག་འདུག་ཟེར་གི་འདུག་ལ་འོ་དེ་རེད་གལ་ཏེ་ཚིམ་པར་འགྱུར་ཞེ་ན། ད་ཁོ་ལ་ག་ལ་གོ་རེ་འདི་ལས་ཕུང་བ་གཞན་ཅི་ཡོད་ད་འདི་ལས་ཕུང་ཁྲོལ་ཆེ་བ་ག་རེ་ཡོད་རེད། རེད་བ་ད་ཧ་ལས་པའི་ཕུང་ཁྲོལ་ཆེན་པོ་རེད་ད་ང་ཚོ་ཅིག་གི་ལུས་ངག་ཡིད་ག་ས་འདི་ཡིད་ཀྱི་ག་ས་ན་གནོད་སེམས་ཟེར་དེ་འདི་རེད་བ་གནོད་སེམས་ཟེར་དེ་དངོས་སུ་གནོད་པར་བྱེད་པའམ་ཡང་ན་དགའ་བསམ་གནས་པའི་ཀུན་སློང་ཡོད་པ་དག་གི་ནང་གནོད་སེམས་ཆགས་འགྲོ་གི་རེད་བ། དེ་ལས་ཕུང་བ་གཞན་ཅི་ཡོད། ད་དཔེར་སོ་སོ་རང་ཉིད་ཚེ་འདི་ལ་ཡང་ཕུང་བྱེད་ཀྱི་རྒྱུ་མ་འོངས་པ་ལ་ཡང་ཕུང་བྱེད་ཀྱི་རྒྱུ་རེད་ཡ། ཚིག་འབུད། ག་སོང་ན། ཚིག་འབུད་རྒྱུ་མ་ཡིན་པ། ད་མདོ་སྡེ་ན་ཚིག་འབུད་རྒྱུ། འདི་ནི་ཀུན་ཏུ་དགའ་བསམ་གནས་པའི་ག་སོང་ན། ག་སོང་ན། རྒྱུ་རེད་ཡི་གེ་གཅིག་རེད་ཤག། འདི་ལས་ཕུང་བ་གཞན་ཅི་ཡོད། ད་ཧ་ལས་པའི་ཕུང་ཁྲོལ་ཆེན་པོ་རེད་བ།

ཨོ་དི་སི་ཞེས་རེད། དེ་ནས་སེམས་དམྱལ་བུམ་པར་ཡང་དམྱལ་བའི་དམྱལ་བའི་སྲུང་མས་ག་རེ་རེད། བདག་འཚེད་ངེས། འཚེད་ཟེར་དུས་བཙོ་བ་དང། ཨ་ནི་དེ་ག་བྱེད་དགོས་ས། རེད་པ། འཚེད་ངེས་འོ་དེ་རེད། ད་མི་ལ་ཕར་གནོད་བྱེད་ཅེས་གནོད་བྱེད་དེ་ཁོ་རང་ལ་ཟུག་གི་ཡོད་ན་མིན་ན་གང་ལྟར་ཡང་གནོད་བྱེད་དེ་སོ་སོ་རང་ཉིད་ལ་ཟུག་གི་འདུག་བ། རེད་པ། མི་ལ་ཇི་ཙམ་གནོད་པ་བྱས་པ་དེ་ཚོད་ཀྱི་གནོད་པོ་དེ་སུ་ལ་འབབ་ཀྱི་རེད་བབས་ས་དེ། རང་ཉིད་ལ་འབབ་ཀྱི་འདུག་ཁོ་ལ་ཕར་གནོད་མི་ནུས། གལ་སྲིད་ཁོ་ལ་གནོད་པས་ན་ཚེ་འདི་ཙམ་མ་གཏོགས་གནོད་གི་མི་འདུག་བ། ད་ཕར་མི་ཞིག་ལ་གནོད་བྱེད་བྱས་པ་དེ་རང་ཉིད་ལ་ག་བར་གནོད་གི་འདུག། ད་ཚེ་ཕྱི་མ་ལས་མི་དགེ་བ་ཞིག་བསགས་བྱས་པ་ཚེ་ཕྱི་མ་གནོད་ཀྱི་འདུག་པ། ད་མདོར་བསྡུས་ནས་སོ་སོ་རང་ཉིད་རང་ཉིད་ག་རེ་ཟེར་ན་བྱེད་ཀྱི་ཕུང་སྦྱོར་འདི་རེད། རེད་པ་ང་ཚོ་མི་གཞན་དག་ལ་ཕར་གནོད་པ་བྱས་དུས་ང་ལ་ཞེ་པོ་བྱས་ཡོད་བསམ་པ་བྱེད་ཀྱི་འདུག་པ་ཡིན་ནའི་ཁོ་ལ་ད་ཚེ་འདིའི་ཨ་ཅིག་གིས་ཡིད་མི་དགའ་བ་ཙམ་དང་ལུས་ལ་བས་ཅིག་གིས་ད་ཅིག་ཚོར་བ་སྡུག་བསྔལ་ཅུང་ཟད་ཙམ་མ་གཏོགས་ཞེ་དྲག་གནོད་ཡག་མི་འདུག་པ། བ་ཚང་ང་མ་ཕྱིན་ས་སོ་བས་ཅིག་གིས་ག་ཟེར་ན་གཞན་དག་གང་འདྲ་ཅིག་བྱས་ན་ང་རང་ཚོ་དམྱལ་བའི་ག་ཟེར་ན་ཅིག་གི་འོ་ལ་སོ། མེ་ནང་དུ་ཁྲིད་ཐུབ་མ་རེད་དམྱལ་བའི་མེ་ནང་དུ་ཁྲིད་མཁན་དེ་ང་རང་ཚོ་གོ་རྒྱུད་ཀྱི་ཉོན་མོངས་དོགས་ཟེར་རེད།

དེ་དག་གིས་ཀྱང་མནར་མེད་ཀྱི་མེ་ནང་ཁྲིད་ཅིང་འཇུག་མི་ནུས། ཉོན་མོངས་སྟོབས་ཆེན་དགྲ་འདིས་ནི་གང་དང་ཕྲད་ན་རི་རབ་ཀྱང་ཐལ་བ་ཡང་ནི་མ་ལུས་པ་དེར་བདག་སྐད་ཅིག་གཅིག་ལ་འདོར། ཨོ་དེ་རེད་ཤག་ད་དཔེར་ཐ་མལ་དགྲ་ཐམས་ཅད་ཀྱིས་ང་རང་ཚོ་རུབ་རྒྱབ་པས་ན་ང་ཚོ་དམྱལ་བའི་མེ་ནང་གཡུག་ཐུབ་མི་འདུག་ག་ཚེ་འདི་ལ་དཔེ་ཅིག་ད་མཐར་ཐུག་ན་ཚེ་འདིའི་སྲོག་འཕྲོག་དེ་ཙམ་ལས་བྱེད་ཐུབ་མི་འདུག་ད་ང་ཚོ་དམྱལ་བའི་མེ་ནང་གཡུག་མཁན་དེ་སུ་ག་རེ་ཉོན་མོངས་པའི་སྟོབས་ཆེན་གྱི་དགྲ་དེ་རེད། ཉོན་མོངས་སྟོབས་ཆེན་དགྲ་འདིས་ནི་གང་དང་ཕྲད་ན་རི་རབ་ཀྱང་ཐལ་བ་ཡང་ནི་མ་ལུས་པ་དེར་བདག་སྐད་ཅིག་གཅིག་ལ་འདོར་ཟེར་གྱི་འདུག་ག་ད་འདིའི་ཚིག་འདི་རེད་འདུག་ག། ཨོ་དེ་མ།

འོག་ཏུ་བཤད། ད་དེ་ནས་མ་ག་ཟེར་ན་ས་བཅད་གཉིས་པ་བདག་དང་བདག་གི་ག་ཟེར་ན་བཤེས་ལ་འདོད་པའི་གེགས་བྱེད་པ་ལ་བཟོད་པ་སྒོམ་པ་དེ་འདི་ཤོ་ལོ་ཀ། ཚིག་རྐང་བཅུ་གཉིས་ཕྱིན་ཚར་སོང་ད་ཕྱིན་ཚར་རེད་གཉིས་པ་འདི་གང་རེད། ད་གོང་དུ་ཡང་དགྲ་ལ་དགའ་ས་ན། མི་འདོད་པ། དགྲ་ལ་དགྲ་བོའི་མི་འདོད་པ་བྱེད་པ་ལ་དགྲ་བོའི་མི་འདོད་པའི་གེགས་བྱེད་པ་ལ་གང་རེད་བཟོད་པ་སྒོམ་དགོས་རེད་ཕྱིན་ཚར་སོང་ད་དེ་ནས་མ་ག་ཟེར་ན་བདག་དང་བདག་གི་བཤེས་ལ་འདོད་པའི་གེགས་བྱེད་པ་ལ་བཟོད་པ་སྒོམ་པ་ད་བདག་ཡིན་ནའི་རེད། བདག་གི་གཉེན་ཉེ་དུ་ལ་སོགས་པ་འདོད་པ་དྲུག་འདོད་པ་གོང་བཀུར་བ་དང་འདོད་པ་ག་རེ་ནས་གཏམ་སྙན་དང་རྙེད་བཀུར་ཐོབ་པ་ལ་བགེགས་བྱེད་ཀྱི་ཡོད་པ་བགེགས་བྱེད་མཁན་དེར་བཟོད་པ་སྒོམ་དགོས་རེད་སྐད་ཆ་དེ་རེད། འོ་ལགས་སོ། ད་ད་ཁྱེད་རང་གིས་ང་རང་ཚོ་ལྟ་བུས་ན་སོ་སོ་རང་ཉིད་ལ་བསྟོད་པ་དང་གྲགས་པ་དེ་འདྲ་ཡོང་དུས་ང་ལ་ཨ་ཅིག་ཕ་རོལ་པོས་བགེགས་བྱེད་ཀྱི་ཡོད་པ་འདི་ནི་སོ་སོ་སྡེ་གཅིག་མཚན་སྙན་གྲགས་ཅིག་རྒྱས་ཡོང་འདུག་པ་ད་མི་གཞན་དག་གིས་དེ་ལ་ཅིག་ཡང་ཅིག་མ་མཐའི་ཡང་དེ་ནི་ཡོངས་འོག་ཏུ་བ། ཡང་སོ་སོ་རང་ཉིད་བསྙེན་བཀུར་དེ་འདྲ་ཐོབ་ཡག་དེ་ག་དེ་བ་ལས་དེ་ཡང་བར་ཆད་དེ་འདྲ་ཡོང་གི་འདུག་པ་དེ་ལ་ག་ཟེར་ན་ཁོང་ཁྲོ་རྒྱུ་ཡོག་མ་རེད་སྐད་ཆ་དེ་རེད་ཤག་བསྟོད་དང་གྲགས་པའི་ད་དེ་འདྲའི་ག་ཟེར་ན་ཁྱེད་རང་དེ་འདྲའི་བསྟོད་ར་དང་བསྟོད་ར་སོ་སོར་བསྟོད་པ་ཡོང་བ་དང་གྲགས་པ་ཡོང་བ་ལ་གེགས་བྱེད་ཀྱིན་ཡོད་ན་དེ་ལ་བཟོད་པ་མི་བཟོད་པ་ཅིག་ཡོང་བ་མ་རེད་བཟོད་པ་སྒོམ་དགོས་རེད་ག་ཟེར་ན་ཁྱེད་རང་བསྟོད་པ་བྱུང་བས་ནས་ཞེ་དྲག་ཞེ་དྲག་ག་ཟེར་ན་དགེ་མཚན་ཟེར་ནས་འདུག་ག་གྲགས་པ་བྱུང་ནས་དགེ་མཚན་མི་འདུག་ག་བསྟོད་པ་དང་གྲགས་པ་བྱས་ཏེ་ཕན་ཡག་ཡོག་མ་རེད། ག་ཟེར་ན་ཚེ་འདི་ལ་ག་ཟེར་ན་ཕན་ཡག་ཡོག་ཚེ་ཕྱི་མར་ཕན་ཡག་ཡོག་མ་རེད། མ་ཟད་པར་སོང་སོ་སོའི་བསོད་ནམས་ཉམས་ཡག་རྒྱུ་ཆགས་འགྲོ་གི་རེད་སྐད་ཆ་དེ་རེད་ཤག། བསྟོད་དང་གྲགས་པའི་རིམ་གྲོས་ནི་བསོད་ནམས་མི་འགྱུར་ཚེར་མི་འགྱུར། བསོད་ནམས་མི་འགྱུར་ཟེར་དུས་ང་ཚེ་འདི་ལ་བསོད་ནམས་རྒྱུར་འགྲོ་ཐུབ་མ་རེད་དཔེར་ན་མི་ཞིག་བསྟོད་ར་ཞེ་པོ་བཏང་པས་ན་ང་རང་ཚོ་བསོད་ནམས་འཕེལ་ཡག་མི་འདུག་ག། ཨ་གྲགས་པ་བཞི་བཅུ་ཡི་དཔེ་ཅིག་སོ་སོའི་མི་ཅིག་མིང་དེ་ཞེ་པོ་རྒྱས་པའི་ནི་བསོད་ནམས་འཕེལ་ཡག་མི་འདུག་ཨ། དེ་ཙམ་དུ་མ་ཟད་ཚེ་ཡང་རིང་བོ་འགྲོ་ཡག་མི་འདུག་ཨ། མི་གཞན་དག་ཁྱེད་རང་ལྟོས་དང་ཚེ་རིང་འགྲོ་དགོས་པས་འགྲོ་བོ་མ་རེད་པ། སོ་སོའི་དཔེ་ཅིག་གཏམ་སྙན་གྲགས་རེ་ཏི་ཟིག་ཨ། ཨོ་ད་ཁོ་ཞེ་པོ་མཁས་པོ་རེད་ཟེར་གྱི་འདུག་ད་ཉམས་ལེན་པ་ཞེ་པོ་རེད་ཟེར་ད་སྐད་གྲགས་རེ་ཏི་ཆོད་པའི་ནི་སོ་སོ་བསོད་ནམས་ཅིག་བསགས་ཡ་མི་འདུག་ཚེ་ནི་རིང་འགྲོ་ཡ་མི་འདུག་ཨ། ད་འདུག་ན། བསྟོད་པ་དང་གྲགས་པ་ཡོང་བ་ལ་མི་གཞན་དག་གིས་གེགས་བྱས་ན་མི་བཟོད་པར་བྱེད་རྒྱུ་ཡོད་པ་མ་རེད། བསྟོད་པ་དང་གྲགས་པ་ཡོང་ན་ཡང་ཕན་ཐོགས་ཡག་ཡོད་པ་མ་རེད། བསྟོད་པ་དང་གྲགས་པས་སོ་སོའི་བསོད་ནམས་ཀྱི་ག་ཟེར་ན་འོག་ལ་སོ་ཉམས་བཅུག་པ་རེད་ཚེ་རིང་པོར་འགྱུར་ཐུབ་མི་འདུག་དེ་གསུང་དགོས་ཟེར། བསྟོད་དང་གྲགས་པའི་རིམ་གྲོས་ནི་བསོད་ནམས་མི་འགྱུར་ཚེར་མི་འགྱུར་ཚེ་རིང་པོ་ཡང་འགྲུབ་པ་མ་རེད། ད་ག་ནང་བཞིན་བདག་སྟོབས་མི་འགྱུར་ནད་མི་འགྱུར་སོ་སོ་རང་ཉིད་ག་ཟེར་ན་པའི་སྟོབས་ཆེ་པོ་རེད་ཅིག་ཡ་ཅིག་ང་ཚོ་མ་གསུང་ད་ག་རེ་ཟེར་བ་རེད་ཅིག་ཨ། འདི་བྱ་ཡག་ཡོད་མ་རེད་བ། ད་གདོད་མི་འགྱུར། ཨ་ད་ནང་བཞིན་ལུས་ལ་ནད་མེད་པ་ཡང་འགྱུར་གི་མ་རེད། སྟོབས་ཆེ་པོ་སུ་དང་བ་ད་དཔེ་ཅིག་ག་རེ་ཟེར་བ་ད་དཔེ་ཅིག་འཁོར་མང་པོ་ལ་ད་ཞེ་པོ་དཔེ་ཡག་སྟོབས་ཅིག་ཏུ་འགྲོ་བྱ་ཡག་མི་འདུག་བ། ད་ནང་བཞིན་ལུས་ལ་ནད་མེད་པ་དང་སེམས་ལ་ནད་མེད་པ་བྱ་ཡག་མི་འདུག་བ། ད་ནང་བཞིན་ལུས་འདི་ཡང་བདེ་རུ་འགྲོ་ཡག་མི་འདུག་བ། མི་ཞིག་ད་བསྟོད་ར་བཏང་པས་ན་རེད་བ་གྲགས་པ་བྱུང་བས་ན་བདག་སྟོབས་མི་འགྱུར་ནད་མི་འགྱུར་ལུས་བདེ་བ་ཡང་མི་འགྱུར་རོ། ད་གདོད་འདི་ན་བསྟོད་པ་དང་གྲགས་པ་བྱུང་ལ་གེགས་བྱེད་པའི་ནི་མི་བཟོད་ཡ་ཅིག་ཡང་མི་འདུག་བསྟོད་པ་དང་གྲགས་པ་ཟེར་ཡག་དེ་བྱུང་ན་སོ་སོར་རང་ཉིད་ལ་ཕན་ཡང་མི་འདུག་གནོད་ཡང་མི་འདུག་མི་འདུག་ད་དུང་གེགས་བྱེད་པའི་ནི་དགའ་བ་སྒོམ་པ་ཡང་རེད་བྱ་སྲིད་འདིར་སྐད་ཅིག་རེད། བསྟོད་པ་བྱུང་ན་ག་རེ་རེད་བསྟོད་པ་བྱུང་བ་ལ་གེགས་བྱེད་ཡིན་ན་དགའ་བ་སྤོང་བ་རེད། ཨ་གྲགས་པ་བྱུང་བ་ལ་ག་རེ་གེགས་བྱེད་ཡིན་ན་དགའ་བ་སྒོམ་པ་རེད་ག་ཟེར་ན་ཁྱེད་རང་གི་བསོད་ནམས་ཉམས་ཡག་རྒྱུ་དེ་ཁོས་བཀག་གི་འདུག་ག་ད་ག་ནང་བཞིན་ཁྱེད་རང་ག་རེ་རེད་ཅིག་གིས་ལས་མི་དགེ་བ་བསགས་ཡག་རྒྱུ་དེ་ཁོས་བཀག་གི་འདུག་ག་འདི་རེད། ང་ཚོ་ད་ཅི་ཐང་བསྟོད་པ་རེ་དེ་བྱུང་དུས་ང་རང་སོ་སོའི་སེམས་ནང་དེ་ག་རེ་སྐྱེ་གི་འདུག

རྙེད་པ་དང་གྲགས་པ་ཟེར་ཡག་དེ་ཁྱེད་རང་རང་གི་དོན་ལ་ག་རེ་ཕན་གི་འདུག་ད་རང་གི་དོན་ཟེར་དུས་མ་ལ་ཚེ་ཕྱི་མ་ཕན་ཆད་ཀྱི་ཨ་སོ་སོའི་དཔེ་ཅིག་ལམ་བདེ་བ་ནས་ད་ཅི་ཧ་ཅིག་འབྲས་བུ་བདེ་བར་འགྲོ་བའི་དོན་གྲོལ་ཅིག་དྲན་སྟངས་བསམ་སྟངས་ཀྱི་གང་ཟག་ཅིག་ཡིན་ན་ད་མདོར་བསྡུས་ན་ཚེ་ཕྱི་མ་ཕན་ཆད་ལ་ཡག་པོ་ཡོང་བ་བསམ་སྟངས་ཀྱི་གང་ཟག་ཅིག་ཡིན་ན་བསྟོད་པ་དང་གྲགས་པས་ཁྱེད་རང་ཚེ་ཕྱི་མ་ལ་ག་རེ་ཕན་གི་འདུག་དེ་ལ་རང་དོན་ཅི་ཞིག་ཡོད། ཡིད་བདེ་འབའ་ཞིག་འདོད་ན་ནི་ད། དེ་ལ་རང་དོན་མི་འགྲུབ་བ་ད་མདོར་བསྡུས་ཚེ་ཕྱི་མ་ཕན་ཆད་རང་གི་དོན་འགྲུབ་ཐུབ་ཡ་མི་འདུག་གཞན་ཡི་དོན་འགྲུབ་ན་ཕུལ་ཐང་མེད་བསྟོད་པ་དང་གྲགས་པ་ཟེར་ཡག་དེ་དེ་ད་སོ་སོས་ལན་ག་རེ་རྒྱག་གི་འདུག་ད་ང་བསྟོད་པ་དང་གྲགས་པ་བྱས་ན་ཡིད་དཔེ་ཅིག་ཚིམ་པོ་ཡོང་གི་འདུག་ཡིད་བདེ་བ་ཡོང་གི་འདུག་ཟེར་བ། ཡིད་བདེ་འབའ་ཞིག་འདོད་ན་ནི་ད་ཡིད་བདེ་བ་དེ་ཙམ་ཞིག་ཚེ་འདི་ལ་སེམས་སྐྱིད་པོ་དེ་ཙམ་ཅིག་འདོད་པས་ན་ཨ་ཁྱེད་རང་གཞན་དག་ག་རེ་བྱས་ནས་འགྲིག་ཡ་ཡོད་རེད་དཔེར་ན་ག་རེ་རྒྱན་སོགས་ཆང་ཡང་བསྟེན་དགོས་སོ་ཁྱེད་རང་རྒྱན་ཟེར་དུས་འདི་རེད་རྒྱན་པོ་རྒྱན་རྩེད་རྒྱག་ཡ་ཞིག་འདུག་བ་ང་ཚོ་རྩེད་མོ་དེ་འདྲ་རྩེད་ཤོག་སྦག་དེ་འདྲ་རྩེད་ཨ་པེ་ཤ་མང་པོ་ཐོབ་ཡ་དེ་འདྲ་བྱས་འདུག་བ་འོ་དེ་འདྲ་རྩེད་དུས་ཁྱེད་རང་སྐབས་དེར་ཅིག་རག་དུས་གང་ཡིད། ཚིམ་པོ་ཡོང་གི་རེད། ད་ག་ནང་བཞིན་ཆང་ཡང་བསྟེན། ཡིད་ཚིམ་པོ་ཡོང་གི་རེད། ད་ག་ནང་བཞིན་ཆོས་དང་མི་མཐུན་པའི་ཁྱེད་རང་འདྲ་མི་འདྲ་བྱས་ཡོད་རེད། ཡིད་བསྟེན། ད་མདོར་བསྡུས་མདོ་རྩ་ག་རེ། ཅིག་རེད། ཨ། རབ་ཏུ་བྱུང། ལྷག་པར་དུ་ད་བྱང་ཆུབ་སེམས་དཔའི་དཔེ་ཅིག་ཉམས་ལེན་བྱེད་མཁན་གྱི་གང་ཟག་ཞིག་ཡིན་མིན་ཙང་ད་རྒྱན་པོ་རྒྱན་རྩེད་ཆོག་མ་རེད་བ། ཨ་ད་ག་ནང་བཞིན་ག་ཆང་བཏུང་ཆོག་མ་རེད་བ། ད་ཁྱེད་རང་ཡིད་འབའ་ཞིག་ཙམ་ཅིག་ཡིད་བདེ་པོ་འདོད་ཙང་ནི་ད་མདོར་བསྡུས་ཅིག། བྱས་པས་ཁྱེད་རང་ཡིད་བདེ་པོ་ཡོད་རེད། ད་ཡོད་རེད་བ། ད་རྒྱན་པོ་རྒྱན་རྩེད་རྩེ་དུས་གང་ང་རྒྱན་པོ་རྒྱན་རྩེད་རྩེ་མཁན་གང་རང་ཚོ་ཞེ་པོ་དཔེ་ཅིག་ག་ནང་དུ་སྐྱིད་སྣང་ཞིག་རྩེ་གི་འདུག་བ།